ད་ནི་གཉིས་པ་ནི་གཉིས་པ་ས་བཅད་ནི། ད་ས་བཅད་ནི་གཉིས་པ་འདྲི་བ། དགེ་བ་བསྒོམ་པ་ལ་བག་བྱ་བ། དགེ་བ་བསྒོམ་པ་ལ་བག་བྱ་བ་ལ་ཡང་ས་བཅད་གསུམ། དགེ་བ་བསྒོམ་པ་ལ་བག་བྱ་བ་ལ་གསུམ། སྔར་བསགས་པའི་སྡིག་པ་མཐའ་ཡས་པས་དེ་སྤོང་བ་ལ་འབད་པར་རིགས་པ། བྱས་ངན་འགྲོར་སྡུག་བསྔལ་ལན་གཅིག་གིས་མྱོང་བ་ཙམ་གྱིས་དེ་ཟས་ནས་ངན་འགྲོ་ལས། དེ་ཟད་ནས་ངན་འགྲོའི་ལས་མི་ཟད་པའི་རྒྱུ་མཚན་དང། དེས་ན་སྡིག་པའི་གཉེན་པོ་ལ། དེས་ན་སྡིག་པའི་གཉེན་པོ་ལ། འབད་པར་རིགས་པའི་རྒྱུ་མཚན་ནོ། སོ་ཐར་རྒྱུ་མཚན་གསུམ། དགེ་བ་བསྒོམ་པ་ལ་བག་བྱ་བ་སོང་དེ་འདྲ་རྒྱུ་མཚན་གསུམ། རྒྱུ་མཚན་དེ་ལ་གཉེན་པོ་ལ། དང་པོ་ལ། སྔར་བསགས་པའི་སྡིག་པ་མཐའ་ཡས་པས་དེ་སྤོང་བ་ལ་འབད། སྤོང་བ་ལ་འབད་པར་རིགས་པ་ནི། སྐད་ཅིག་གཅིག་བྱས་སྡིག་པས་ཀྱང་བསྐལ་པར་མནར་མེད་གནས་འགྱུར་ན། ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར

བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་ཁོང་ཁྲོ་ལྟ་བུ་སྐད་ཅིག་གཅིག་བྱས་པའི་སྡིག་པས་ཀྱང། སྐད་ཅིག་གཅིག་བྱས་པའི་སྡིག་པས་ཀྱང། བསྐལ་པར་མནར་མེད་པར་གནས་པར་འགྱུར་ན། ཐོག་མ་མེད་པའི་འཁོར་བར་བསགས་པའི་སྡིག་པ་གཉེན་པོས་མ་བཅོམ་པར་རང་རྒྱུད་ལ་ཡོད་པའི་རང་རྒྱུད་ལ་ཡོད་པའི་སྡིག་གིས་བདེ་འགྲོར་མི་འགྲོ་བ་སྨོས་ཅི་དགོས་པས། སྟོབས་བཞིའི་སྒོ་ནས་སྡིག་པ་སྦྱོང་བ་ལ་འབད་པར་བྱའོ། སྟོབས་བཞིའི་སྒོ་ནས་སྡིག་པ་སྦྱོང་བ་ལ་འབད་པར་བྱའོ། གོ་ལ་འདི་ན་ནོ་ག་དྷི་ལ། སྔར་བསགས་པའི་སྡིག་པ་མཐའ་དག་སྡིག་པ་མཐའ་ཡས་པས་དེ་སྤོང་བ་ལ་འབད་པར་རིགས་པ།

བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་སྐད་ཅིག་སྐད་ཅིག་མ་སྐད་ཅིག་གཅིག་ཟེར་ཡག་སྐད་ཅིག་གིས་དཔེར་ན། བྱ་རྫོགས་ཀྱི་སྐད་ཅིག་མའི་ཐུང་མཐའ་ལྟ་བུ་གི་ཁོང་ཁྲོ་སྐྱེ་བ་ཡིན་ན། དེ་འདྲ་གི་སྐད་ཅིག་གཅིག་བྱས་པའི་སྡིག་པས་ཀྱང། བྱ་རྫོགས་ཀྱི་སྐད་ཅིག་མའི་ཐུང་མཐའ་སེ་གོལ་གཅིག་གཏོགས་པའི་ཡུན། སེ་གོལ་གཅིག་གཏོགས་པའི་ཡུན་ལ།

དེ་ནི་ཐོག་མ་མེད་པ་ནས་ཐོག་མ་མེད་པའི་འཁོར་བར་བསགས་པའི་དེ་ནི་ཐོག་མ་མེད་པ་ནས་དེ་ནི་བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་སྐད་ཅིག་བྱས་པ་ཡི་ཚད་ཀྱིས་མིན་པའི་ཕྱོགས་ག་ནས་ཡོང་གི་མ་དེ་འདྲ་གི་སྡིག་པ་ཐོག་མ་མེད་པ་ནས་བསགས་པའི་སྡིག་པའི་སྡིག་པ་གཉེན་པོས་མ་བཅོམ་པར་རང་རྒྱུད་ལ་ཡོད་པས་གཉེན་པོས་མ་བཅོམ་པར་རང་རྒྱུད་ལ་ཡོད་པས།

རྣམ་པར་སུན་འབྱིན་པ་ཟེར་ན་ད་ཁོ་ལ་ཉེས་དམིགས་སུ་ཀྱང་ཉེས་དམིགས་ཀྱང་བགྲང་ཡོང་གི་འོ་དེ་འདྲ་བྱས་སོང་ན་དེ་ནི་རྣམ་པར་སུན་འབྱིན་པའི་སྟོབས་ལ་འགྲོ་གི་འདུག་ག་འོ་དེ་ཚོད་མཚོ་ཡིས་རིམ་པ་བྱས་ནས་བསམ་དགོས་ཀྱི་འདུག་ག་འོ་འདུག་སེ་བྱས། ད་དེ་ནས་གཉིས་པ་ནི་གབ་པ་གཉིས་པ་ནི།

པའི་སྡིག་པས་སྡིག་པས་བྱས་པའི་འབྲས་བུ་ཟད་ནས་བདེ་འགྲོར་སྐྱེ་བས་ངན་འགྲོ་ལས་ཐར་བར་མི་དཀའོ་ཟེར་ན་སོ་དཀའ་བ་མིན་པས་ཁོས་ངན་འགྲོ་ལས་ཐར་བར་ཐར་གྱི་པས་ཟེར་ན། དེ་འཆད་པ་ལ་རྩ་བ། དེ་ཙམ་ཁོ་ན་མྱོང་གྱུར་ནས་དེ་ནི་རྣམ་པར་རྣམ་ཐར་མི་འགྱུར་ཏེ། དེ་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་གཞན་དག་རབ་ཏུ་སྐྱེ། ཟེར་ན། སྔོན་བྱས་པའི་ལས་ཀྱི་འབྲས་བུ་དེ་ཙམ་ཁོ་ན་མྱོང་བར་གྱུར་ནས་དེ་ཙམ་གཅིག་པུ་ཟད་པས་གང་ཟག་དེ་ནི་ངན་འགྲོ་ལས་རྣམ་པར་ཐར་པར་མི་འགྱུར་ཏེ། གཅིག་པུ་དེ་ཟད་པས་ངན་འགྲོ་ལས་རྣམ་པར་ཐར་པར་མི་འགྱུར་ཏེ། དེ་ཙམ་རྣམ་ཐར་མི་འགྱུར་ཏེ་ཟེར་ན་མི་འགྱུར་ཏེ། དེ་ལྟར་སྔོན་གྱི་ལས་ཀྱི་འབྲས་བུ་དེ་ནི་མྱོང་བཞིན་དུ་འདོང་ངོ།

ལྷག་ཏུ་སྡིག་པ་བྱེད་རྒྱུ་འབའ་ཞིག་མིན་པ་དེ་དགེ་བ་བྱེད་རྒྱུ་རྩ་ནས་མི་འདུག་སྔ་མའི་སྐྱེས་ཚར་ལས་ཁོའི་ཁ་རུ་མ་རུ་སྐྱེས་ཡོད་ན་ཡང་ཁོར་སྡིག་པ་གསར་དུ་གསོག་རྐྱང་བྱེད་ཡོད་པའོ་འདུག་སེ་བྱས། སྡིག་པ་གཞན་དག་འཕྲལ་འཕྲལ་ལ་རབ་ཏུ་སྐྱེས་ཤིང། གསོག་པའི་ཕྱིར་ཏེ་སྡིག་པ་གཞན་དག་འཕྲལ་འཕྲལ་ལ་རབ་ཏུ་སྐྱེས་ཤིང་གསོག་པའི་ཕྱིར་ཏེ། ངན་འགྲོའི་རྟེན་ལ་དགེ་བ་མཐུ་ཆུང་ཞིང། ངན་འགྲོའི་རྟེན་ལ་དགེ་བ་བསགས་ཡས་ཁོར་ཙམ་སྟེ། ངན་འགྲོའི་རྟེན་ལ་དགེ་བ་མཐུ་ཆུང་ཞིང། མཐུ་ཆུང་ཞིང་སྡིག་པ་རྒྱུན་དུ་གསོག་པས་ངན་འགྲོའི་རྒྱུ་འགོག་པ་ལ་བརྩོན་པར་བྱའོ། དང་པོ་ནི་ངན་འགྲོར་མ་སྐྱེ་བ་དེའི་རྒྱུ་འགོག་པ་ལ་བརྩོན་པར་བྱའོ། རྒྱུ་འགོག་པ་ལ་བརྩོན་པར་བྱའོ།

དལ་འབྱོར་ཐོབ་ནས་དགེ་བ་ལ་མ་འབད་ན་རང་གིས་རང་བསླུས་པར་འགྱུར་བ་ད་ནི་འོ་རེད་ཟེར་བསམ་བློ་གང་བཏང་དགོས་པ་བ་ག་ནི་ཡིན་གཅིག་མིན་གཅིག་གི་བཏང་མ་འོངས་པ་དེ་ཙག་ཙག་དག་འགྲིག་གི་མི་འདུག་ག་ནི་འོ་དེ་འདྲ་བ་ཙམ་དང་བསམ་བློ་མ་གཏང་ཆེ་དྲག་ནི་ད་འོ་རེད་གང་འདུག་ཅི་འདུག་གི་ལག་ལེན་ལ་འཁྱོལ་བ་འདུག་སེ་གི་དེ་ལྟ་བུ་བྱེད་དགོས་ཀྱི་འདུག་ག་རང་གིས་རང་བསླུས་པར་འགྱུར་བ་ཚེ་འདིར་གདུང་བ་མྱོང་དགོས་པ་ཕྱི་མ་ངན་འགྲོའི་སྡུག་བསྔལ་གྱིས་གདུང་བར་འགྱུར་བ། དེས་ན་སྡིག་པ་སྤོང་ཞིང་དགེ་བ་ལ་འབད་པ་རིགས་པའི་རྒྱུ་མཚན་ནོ། ཟེར་ནི་ག་གི་བ་གསུམ་པ། ཡ་གི་ས་བཅད་གོ་ས་བཅད་གོ་ལ། དགེ་བ་ལ་བག་བྱ་བ་ལ་ས་བཅད་གསུམ་གོ། ཨོ་སྡིག་པའི་གཉེན་པོ་ལ་འབད་པ་རིགས་པ་སོ་འབད་པ་རིགས་པ་དེ་ལ་ད་ས་བཅད་བཞི་ནོ། ས་བཅད་བཞི་པོ་ནི་ལ་ས་བཅད་བཞི་པོ་ནི་ལ་དག་དེ་ནས། དེས་ན་སྡིག་པ་སྤོང་ཞིང་དགེ་བ་དགེ་བ་ལ་ཨར་ཁ་འདྲེ་ས། ཕྱི་མར་ངན་འགྲོའི་སྡུག་བསྔལ་གྱིས་གདུང་བར་འགྱུར་བ། དེས་ན་སྡིག་པ་སྤོང་ཞིང་དགེ་བ་ལ་འབད་པར་རིགས་པའི་རྒྱུ་མཚན་ནོ། དང་པོ་ནི། དལ་འབྱོར་ཐོབ་ནས་དགེ་བ་ལ་མ་འབད་ན་རང་གིས་རང་བསླུས་པར་འགྱུར་བ་ནི། སྤྱོད་འཇུག་ཚིག་ནི་འདི་ལྟ་སྟེ་ས་ལ་ལ་སར་པོ་སྤྲ་པོ་ནུ་ག། འདི་འདྲའི་དལ་བ་རྙེད་གྱུར་ནས

འདི་འདྲ་བའི་དལ་བ་རྙེད་པར་གྱུར་ནས། ད་བ་རྙེད་པར་གྱུར་པ་དལ་འབྱོར་བཅོ་བརྒྱད་ཀྱིས་མ་ཚད་པ་ད་རང་མང་གི་བྱུང་སོང་སོ་སོ་སོ་ལ་ལྟོས་ཏེ་དེ་ནས་དལ་བ་བརྒྱ་ཕྲག་མང་གི་རྙེད་ནུས་པ་དེ་འདྲ་རྙེད་པར་གྱུར་ནས། བདག་གིས་མངོན་མཐོ་དང་ཐར་པའི་རྒྱུའི་དགེ་བ་ལ་འབད་ཅིང་གོམས་པར་མ་བྱས་ན། འདི་ལས་རང་ཉིད་བསླུས་པའི་ཐབས་གཞན་མེད་དེ། བླང་དོར་ལ་འདི་ལས་རྨོངས་པའང་གཞན་མེད་དོ། སོ་ཐར་དེ་འདྲའི་དགེ་བ་རེ་མ་བྱས་ན་དེ་ད་རང་གི་དགེ་བྱ་ཡི་ས་པ་དལ་བ་དེ་འདྲ་ཅིག་རྙེད་དལ་བ་མི་སྒེར་སོ་སོ་ལ་ལྟོས་ཏེ་དལ་བ་དེ་ནི་གང་བསམ་བློ་བཏང་བསམ་བློ་དེ་ནི་མང་གི་ནུབ་པ། དལ་བ་སྔོན་མའི་སྤྱི་བཏང་གི་དལ་འབྱོར་བཅོ་བརྒྱད་ཟིན་ཧོར་ཙམ་མ་ཡིན་པ་ད་མི་སོ་སོ་ལ་སྒེར་ལ་ལྟོས་ཏེ་དེ་དལ་བ་བསམ་བློ་བཏང་སོང་ན་ཡང་རེ་འགའ་ཡི་གེ་མི་ཤེས་པ་ཡིན་ན་ཡང་ཡི་གེ་ཤེས་མཁན་ཡི་གེ་ཤེས་པའི་དལ་བ་རྙེད་ཡོད་པ་དེ། ཡང་རིག་གནས་ཤེས་མཁན་མིན་ན་རིག་གནས་མི་ཤེས་པའི་དལ་བ་དེ་རྙེད་ཡོད་པ་རེ་འགའ་ལ་གཡག་རྟ། ཡང་རིག་གནས་ལས་རིག་གནས་སུམ་རྟགས་དག་ཡིག་ཙམ་མ་ཡིན་པ་སྙན་ངག་སྙན་ངག་ཡི་རེ་འགའ་ཤེས་ཀྱི་ཡོད། དེ་འདྲ་གི་དལ་བ་རྙེད་ནས་ཡང་དེ་ནས་འདུག་སེ་ཆུད་ཟོས་ལ་བཞག་ན་འགྲིག་གི་མི་འདུག་པ་ད་ཆོག་ག་ནས་ཡིན་དལ་བ་སོ་སོའི་ལུས་རྟེན་ལ་དལ་བ་རྙེད་ཚུལ་དེ་ལ་རྩ་བའི་སྤྱིའི་དལ་བ་གོ་ལ་དལ་བ་དལ་འབྱོར་བཅོ་བརྒྱད་སོང་ད་དེ་ནས་ད་རང་དཔེ་ཙམ་ཟུར་ཙམ་ཞུས་སོང་དེ་ནས་དེ་ནས་སོ་སོ་སོ་ལ་དལ་བ་རྙེད་ཚུལ་ཐོན་ཚུལ་ལ་བསམ་བློ་བཏང་ན།

འདི་ལས་རང་ཉིད་བསླུས་པའི་ཐབས་གཞན་མེད་ཅིང་བླང་དོར་ལ་འདི་ལས་རྨོངས་པའང་གཞན་མེད་དོ། གཉིས་པ་ཚེ་འདིར་སྡུག་བསྔལ་མྱོང་དགོས་པ་ནི་ཚེ་འདིར་སྡུག་བསྔལ་མྱོང་བ་གལ་ཏེ་བདག་གིས་དེ་རྟོགས་ནས་རྨོངས་པས་ཕྱིས་ཀྱང་སྒྱིད་ལུག་ན་འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར་ད་རུང་དེ་ནི་གལ་ཏེ་དེ་དལ་འབྱོར་གྱི་ལུས་དེ་ཐོབ་ནས་ད་རུང་དགེ་བ་མ་བྱས་ན་གལ་ཏེ་བདག་གིས་དགེ་བ་ལ་འབད་པ་དང་སྡིག་པ་སྤངས་པ་དེ་རྟོགས་ནས། རྨོངས་པས་བྱང་ཆུབ་ཀྱི་སེམས་དང་སྤྱོད་པ། སྤྱོད་པ་ལ་སློབ་པ་སོགས་ལ་ཕྱིས་ཀྱང་སྒྱིད་ལུག་ན། ངན་འགྲོར་འགྲོ་བར་ཤེས་ནས་འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར་བས།

ཁུ་ཡས་མེད་པ་ལྷོ་ད་དེ་འདྲ་གི་གནས་ཚུལ་དེ་ཚོ་མང་གི་བྱུང་སོང་ད་ནི་འཆི་བའི་ཚེ་དེ་འདྲར་རྒྱུ་རྡུལ་རྩ་ནས་ཤེས་ནས་འཆི་བར་གྱུར་པའི་ཚེ། འཆི་བར་འགྱུར་བའི་དུས་ཀྱི་ཚེ་མྱ་ངན་ཆེན་པོ་ལྡང་བར་འགྱུར་བས་བརྩོན་པ་ཆེན་པོས་འབད་པར་བྱའོ། འབད་པའི་དུས་ཚོད་དང་དར་བ་ཡོད་ཐོད་ག་དུ་ལ་ཡིན་ན་ད་དེ་ཚོ་ཆོས་ཁོ་ན་ཞིག་སྟེ་ལབ་རིན་ཆེན་མོ་རང་ལ་ཡོད་པ་ཆོས

དམྱལ་མེ་བཟོད་དཀས་ཡུན་རིང་དུ་བདག་གི་ལུས་ལ་བསྲེག་གྱུར་ན། འགྱོད་པ་མི་བཟད་མེ་འབར་བས་སེམས་གདུང་འགྱུར་བ་གདོན་མི་ཟ། ད་བྱང་ཆུབ་ཀྱི་སེམས་ཉམས་པ་སོགས་ཀྱི་ཉེས་པས་དམྱལ་བར་སྐྱེས་ལ། དམྱལ་བའི་མེ་བཟོད་དཀའ་བས་དམྱལ་བར་སྐྱེས་ལ་དམྱལ་བའི་མེ་བཟོད་པ་དཀའ་བ་ད

དམྱལ་བའི་མེ་བཟོད་དཀའ་བས། ཡུན་རིང་དུ་བདག་གི་ལུས་ལ་སྲེག་པར་གྱུར་ན་ཟད་དོ། ཡུན་རིང་དུ་སྲེག་པར་གྱུར་ན་འགྱོད་པ་མི་བཟད་པའི་མེ་འབར་ད་འགྱོད་པ་དེ་ཤིན་ཏུ་མི་བཟད་པའི་མེ་འབར་བས་རང་གི་སེམས་གདུང་བར་འགྱུར་བ་གདོན་མི་ཟ་བས་ཉེས་ལྟུང་གིས་མ་གོས་པ་ལ་འབད་པར་བྱའོ། དམྱལ་བའི་མེ་དེ་བཟོད་དཀའ་བའོ། དེ་འདྲ་ས། གདོན་མི་ཟ། བཞི་པ། དེས་ན་སྡིག་པ་སྤོང་ཞིང་དགེ་བ་ལ་འབད་པར་རིགས་པའི་རྒྱུ་མཚན་སོ། རྒྱུ་མཚན་ལ་གཉིས་ནོ། རྒྱུ་མཚན་གཉིས་དལ་འབྱོར་ཆུད་གསན་ནས་སླར་ཡང་དམྱལ་བར་ཁྲིད་ན་སེམས་མེད་པ་དང་མཚུངས་པ། རྨོངས་པའི་རྒྱུ་བསམ་རིགས་པའོ། ས་ད་དེ་འདྲའི་ས་བཅད་གཉིས་ནོ། དང་པོ་ལ། དལ་འབྱོར་ཆུད་གསན་ནས་སླར་ཡང་དམྱལ་བར་འཁྲིད་ན་སེམས་མེད་པ་དང་མཚུངས་པ་ནི་ས། ཤིན་ཏུ་རྙེད་དཀའ་ཕན་པའི་ས། ཇི་ཞིག་ལྟར་སྟེས་རྙེད་གྱུར་ནས། བདག་ཉིད་ཤེས་དང་ལྡན་བཞིན་དུ་ཕྱིར་ཡང་དམྱལ་བ་དེར་འཁྲིད་ན། སྔགས་ཀྱིས་རྨོངས་པར་བྱས་པ་བཞིན་བདག་ལ་འདིར་སེམས་མེད་དུ་ཟད་ད་རང་ད་སེམས་མེད་པ་འཇིག་པ་བས་བདག་ལ་འདིར་སེམས་མེད་དུ་ཟད་དལ་འབྱོར་ཤིན་ཏུ་རྙེད་དཀའ་ཞིང་རྙེད་ན་རྙེད་ན་དོན་ཆེ་བས། ཕན་པའི་ས། ས་ཕན་པའི་ས། འདི་ལྟ་བུ་ཕན་པའི་ས་འདི་ཇི་ཞིག་ལྟར་སྟེས་དབང་གིས་རྙེད་པར་གྱུར་ནས། སྟེས་དབང་གིས་རྙེད་པར་གྱུར་ནས།

རིག་སྔགས་ཀྱིས་རྨོངས་པར་བྱས་པ་བཞིན་དུ་སེམས་རིག་སྔགས་ཀྱིས་སེམས་རྨོངས་པར་བྱེད་དེ་འདི་ཡོ་ཡིན། རྨོངས་པར་བྱས་པ་བཞིན་དུ་བདག་ལ་འདིར་ཕན་པ་བསྒྲུབ་པའི་སེམས། མེད་དུ། ཕན་པ་བསྒྲུབ་པའི་ཕན་པ་བསྒྲུབ་པའི་སེམས་མེད་དུ་ཟད་པའོ་སྙམ་དུ་བསམ་པར་བྱའོ། བདག་ལ་འདིར་སེམས། ན་ཡང་མེད་དུ་ཟད་བསམ་པ། གཉིས་པ། གཉིས་པ། རྨོངས་པའི་རྒྱུ་བསམ་རིགས་པ་ནི་རྨོངས་པའི་རྒྱུ་བསམ་རིག་པ་ནི། ཅིས་རྨོངས་པར་བྱས་ཤེ་ན། རྨོངས་པའི་རྒྱུ་དེ་ཅིས་རྨོངས་པར་བྱས་ཤེ་ན། ཅིས་རྨོངས་བདག་ཀྱང་མ་ཤེས་ཏེ། བདག་གི་ཁོང་ན་ཅི་ཞིག་ཡོད། ད་ཅིས་རྨོངས་པར་བྱས་པ་རྒྱུ་གང་གིས་རྨོངས་པར་བྱས་པ་ཟེར་ན་རྒྱུ་ཅིས་རྨོངས་ནས་བསླུས་པ་བདག་གིས་ཀྱང་མ་ཤེས་ཏེ། བདག་གི་ཁོང་ན་རྨོངས་པའི་རྒྱུ་ཅི་ཞིག་ཡོད་དེ་དེ་ཡོད་ངེས་སོ་སྙམ་དུ། ལེ་ལོའི་དབང་དུ་གྱུར་ན་ཡང། ལེ་ལོའི་དབང་དུ་གྱུར་ན་ཡང་དེ་ལྟར་བསམ་པར་བྱའོ། ཅིས་རྨོངས་བདག་ཀྱང་མ་ཤེས་ཏེ་བདག་གི་ཁོང་ན་ཅི་ཞིག་ཡོད་བདག་གི་ཁོང་ན་ཅི་ཞིག་ཡོད་དེ། བདག་གི་ཁོང་ན་ཅི་ཞིག་ཡོད་དེ་ཡོད་ངེས་སོ་སྙམ་དུ་ལེ་ལོའི་དབང་དུ་གྱུར་ན་དེ་ལྟར་བསམ་པར་བྱའོ།

གང་འདོད་གནོད་པ་ས་བཅད་གསུམ། ཉོན་མོངས་པའི་ཉེས་དམིགས་བསམ་པ་ཉོན་མོངས་པའི་ཉེས་དམིགས་བསམ་པ་དང། ཉོན་མོངས་སྤོང་བའི་དཀའ་སྤྱད་ལ་སྐྱོ་བར་མི་རིགས་པ། འབད་པས་སྤངས་ན་སྤོང་ནུས་པ་ཉིད་དུ་སྤྲོ་བ་བསྒོམ་པའོ། ས་བཅད་གསུམ་བྱ། ད་དང་པོ་དེ་ལ་ཡང་གསུམ་ནི་ཉོན་མོངས་ཉེས་དམིགས་དེ་ལ་ཉོན་མོངས་པའི་ཉེས་དམིགས་བསམ་པ་ལ་གསུམ་ཟེར། ཉོན་མོངས་ཀྱིས་རང་ལ་གནོད་པ་བྱེད་པའི་ཚུལ་བསམ་པ། ཉོན་མོངས་ལ་བཟོད་པ་བསྒོམ་མི་རིགས་པ། དེ་གཞོམ་པའི་ཆེད་དུ་བློའི་སྟོབས་བསྐྱེད་པའོ། ཉོན་མོངས་གཞོམ་པའི་ཆེད་དུ་བློའི་སྟོབས་བསྐྱེད་པའོ། དང་པོ་ནི་ཉོན་མོངས་རང་ལ་གནོད་པ་བྱེད་པའི་ཚུལ་ད་དེ་ལ་ས་བཅད་བཞི་ནོ་ད་ནི་ཡང་ས་བཅད་མང་བཟང་ཕྱོགས་བཞི་ནོ་ནི་རོ་བྱེད་ཆེ། ཉོན་མོངས་པས་རང་ལ་གནོད་པ་བྱེད་པའི་ཚུལ་བསམ་པ་ལ་བཞི། རང་དབང་མེད་པར་བྱེད་པ། སྡུག་བསྔལ་དཔག་མེད་ལ་སྦྱོར་བ། གནོད་པ་བྱེད་པའི་དུས་མཐའ་ཡས་པ། ཉོན་མོངས་ཀྱི་གྲོགས། བྱར་མི་རུང་བའི་ཉོན་མོངས་ཀྱི་གྲོགས། བྱར་མི་རུང་བའི་རྒྱུ་མཚན་ནོ། ས། ནི་ས་བཅད་བཞི་ནི་དང་པོ་ནི་ལ་ས་བཅད་བཞི། ད་རང་དབང་མེད་པར་བྱེད་པ་ནི་ས་ཉོན་མོངས་ཀྱིས་རང་དབང་མེད་པར་བྱེད་པ་ནི། ཞེ་སྡང་ཧྲི་སོགས་དགྲ་རྣམས། ཞེ་སྡང་སྲེད་སོགས་དགྲ་རྣམས་ནི། རྐང་ལག་ལ་སོགས་ཡོད་མིན་ལ། དཔའ་མཛངས་མིན་ཡང་ཇི་ཞིག་ལྟར། དེ་དག་གིས་བདག་བྲན་བཞིན་བྱས། རྩ་བ་དང་ཉེ་བའི་ཉོན་མོངས་ཀྱིས་བསྡུས་པའི་སོ་རྩ་ཉོན་དྲུག་དང་ཉེ་ཉོན་ཉི་ཤུ་ལ་སོགས་པའོ། དེ་ཚོ་ཡོད་པ། དེ་ཚོ་ཐུན་མོང་ཉོན་མོངས་གོ། དེ་ནི་ཐུན་མོང་མ་ཡིན་པའི་ཉོན་མོངས། དབུ་མ་པའི་ཐུན་མོང་མ་ཡིན་པའི་ཉོན་མོངས་དེ་ཚོ་ལྟ་གྲུབ་པའི་རྣམ་ཤེས་ཆེན་མོ་དང་དེ་ཚོ་མཚུངས་ཡོད་པ་རྩ་བ་དང་ཉོན་ཉེ་བའི་ཉོན་མོངས་ཀྱིས་བསྡུས་པའི་ཞེ་སྡང་གི་ཞེ་སྡང་སྲེད་པ་སོགས། བདག་གི་དགྲ་རྣམས་ནི་ཟེར་ད་ཨུ་རའི་རང་གི་རྒྱུད་ཀྱི་ཉོན་མོངས་དེ་སྐད་དུ་རངས་པའི་ཉོན་མོངས་དེ་སྐད་ཀྱི་དགྲ་རྣམས་ནི་དགྲ་དེ་ཚོ་ལ་རྐང་ལག་ཡི་མོད་རྐང་ལག་དང་ལག་ཏུ་མཚོན་ཐོགས་པ་ལ་སོགས་པ་ཡི་མོད། མིན་ལ། བརྩོན་པ་ཆེ་བའི་དཔའ་བོ་དང་ཐབས་མཁས་པའི་མཛངས་པ། མིན་ཡང། ཇི་ཞིག་ལྟར་ཇི་ཞིག་ལྟར། ཉོན་མོངས་དེ་དག་གིས་བདག། བྲན་བཞིན་དུ་རང་དབང་མེད་པར་བྱས་པའོ། ད་དེ་ཚོ་ལ་སྟོབས་དང་དེ་འདྲའི་རྐང་ལག་ཡི་མོ་པའི་དཔའ་མཛངས་དེ་འདྲ་མིན་ན་ཡང། ཇི་ཞིག་ལྟར་དེ་དག་གིས་བདག། བྲན་བཞིན་དུ་ཉོན་མོངས་པའི་ཉོན་མོངས་པ་དག་གིས་འུ་རེ་རང་དབང་མེད་པར་དུས་ཕྱིས་སུ་ནི་ཉོན་མོངས་དབང་བསྒྱུར་པའི་སར་ཡོད་པ་ཉོན་མོངས་པའི་རང་དབང་མེད་པར

བདག་གི་སེམས་ལ་གནས་བཞིན་དུ། དགའ་མགུར་བདག་ལ་གནོད་བྱེད་པ། དེ་ལའང་མི་ཁྲོ་བཟོད་པ་ནི། གནས་མིན་བཟོད་པ་སྨད་པའི་གནས། འོ་ད་ཉོན་མོངས་པ་ལ་ཉོན་མོངས་པའི། བདག་གི་སེམས་ལ་རང་རྒྱུད་ཀྱི་དེ་ནི་རྩ་ཉོན། དྲུག་དང་ཉེ་ཉོན་ཉི་ཤུ་ལ་སོགས་པ་དེ་ཚོ་རང་གི་སེམས་ལ་གནས་བཞིན་དུ། དགའ་མགུར་བདག་ལ། དམྱལ་བའི་སྡུག་བསྔལ་ལ་སོགས་པའི་གནོད་པ་བྱེད་པ་དེ་ལའང་སོ་དམྱལ་བར་ཁྲིད་ཡས་ཀྱི་དམྱལ་བའི་སྡུག་བསྔལ་ལ་སོགས་པ་དམྱལ་བར་སྐྱེད་བྱེད་ཀྱི་དམྱལ་བའི་སྡུག་བསྔལ་ལ་སོགས་པའི་གནོད་པ་བྱེད་པ་དེ་ལགས། དེ་རུ་མ་ཁྲོ་བར་མི་ཁྲོ་བར་བཟོད་པ་ནི་དེ་རུ་མ་ཁྲོ་བར་བཟོད་པ་བྱས་ནས་སྡོད་པ་ནི་བཟོད་པ་ནི་གནས་མིན་པ་ལ་བཟོད་པ། བཟོད་པ་བྱེད་པ། ཤིན་ཏུ་སྨད་པའི་གནས་ཡིན་པས་ཉོན་མོངས་པ་ལ་དགྲ་ལྟར་བལྟས་ནས་དེ་འགོག་པ་ལ་བརྩོན་པར་བྱའོ། དེ་ཉོན་མོངས་ལ་བཟོད་པ་གོ་ལོག་ཟིན་པའོ། བཟོད་མི་དགོས་པ་ལ་དེ་ལ་བཟོད་རྒྱུ་མོད། ཉོན་མོངས་ལ་དགྲ་ལྟར་བལྟས་ནས

ངང་གིས་སྔ་བར་ཉོན་མོངས་རྣམ་གཞག་སྟེ་སྔ་བར་བྱུང་བ་དེ་ཡང་ཉོན་མོངས་ཀྱི་མཚན་ཉིད་དབྱེ་བ་རྒྱུ་དང་བྱེད་ལས་སོགས་མངོན་པའི་བསྟན་བཅོས་ལས་འབྱུང་བ་མངོན་པའི་བསྟན་བཅོས་མཚུངས་ནུབ་པ་མངོན་པའི་བསྟན་བཅོས་གཉིས་ཀ་བས་མངོན་པ་གོང་འོག་གཉིས་ཆར་ན་ཡོད་མངོན་པ་གོང་འོག་གཉིས་ཆར་ན་མངོན་པའི་བསྟན་བཅོས་ལས་འབྱུང་བ་ལྟར་ཤེས་པར་བྱ་ཞིང་གཙོ་བོར་ཉེས་དམིགས་བསྒོམ་པ་ལ་འབད་པར་བྱའོ་ཉོན་མོངས། ཉོན་མོངས་པ་རྩ་ཉོན་ཡིན་ན་རང་གི་རྒྱུད་སེམས་ཀྱི་སྒོ་དུ་མ་ནས་མ་ཞི་བར་བྱ། མ་ཞི་བ་མ་རུང་བར་བྱ་བ་དེ་ལ་མ་ཞི་བར་བྱ། སེམས་ཀྱི་སྒོ་རེ་རེ་ནས་མ་ཞི་བར་བྱ་བ་དེ་ལ་ཉེ་ཉོན་ཟེར་སྤྱིར་བཏང་གི་སྐོར་ལ་ཉོན་མོངས་ཀྱི་མཚན་ཉིད་དང་རྩ་ཉོན་དང་ཉེ་ཉོན་གཉིས་ཀྱི་གོ་དོན་དག་ཏུ་ཞི་བ་པ་དེ་ནི་ཞེ་སྡང་གི་མཚན་ཉིད་དང་དེ་ཚོ་ཁ་ཁ་ཁ་ཁ་དེ་ནི་རིམ་པ་ལྟར་ཤེས་པ་དང། འོག་ཏུ་དེ་ཚོས་ཉོན་མོངས་པ་དེ་ནི། རྩ་ཉོན་དྲུག་སོ་སོའི་མཚན་ཉིད་མི་འདྲ་དེ་ཚོ་དེ་ནི་རིམ་པས་རིམ་པས་ཡོང་བའོ། དེ་ཚོ་ཤེས་པ་གཞིར་བཟུང་བའི་སྒོ་ནས་གཙོ་བོར་ཉེས་དམིགས་བསྒོམ་པ་ལ་འབད་པར་བྱའོ། གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད་བདག་ལ་དགྲར་ལངས་ཀྱང། དེ་དག་གིས་ཀྱང་ཨ། ཨ། ཐམས་ཅད་ཕྱོགས་གཅིག་ཏུ། ཕྱོགས་གཅིག་ཟེར་ནོ། མ་འབད། ཨ་ལས་རྩ་བ་འོག་འབད། གལ་ཏེ་ཐམས་ཅད་གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད་བདག་ལ་དགྲར་ལངས་ཀྱང་དེ་དག་གིས་ཀྱང་མནར་མེད་པའི་མེ་ནང་ཁྲིད་ཅིང་འཇུག་མི་ནུས། ཉོན་མོངས་སྟོབས་ཆེན་དགྲ་འདིས་ནི། གང་དང་འཕྲད་ན་རི་རབ་ཀྱང། ཐལ་བར་ཡང་ནི་མི་ལུས་པ། དེར་བདག་སྐད་ཅིག་གཅིག་ལ་འདོར། རྩ་བ་དེ་བྱས། ད་དེའི་འགྲེལ་བ་ལ་བྱེད་ཀྱི་ཡོད་ན་གལ་ཏེ་ལྷ་དང། ལྷ་མིན་རྣམས་ཐམས་ཅད། ཕྱོགས་གཅིག་ཏུ་བདག་ལ་དགྲར་ལངས་ཀྱང། ཉོན་མོངས་པའི་དབང་དུ་མ་གྱུར་ན། དེ་དག་གིས་ཀྱང། དེ་དག་གིས་ཀྱང། མནར་མེད་པའི་མནར་མེད་པའི་མེ་ནང་ཁྲིད་ཅིང་འཇུག་པར་མི་ནུས། དེ་སྐད་དེ་དགྲ་ལ་གང་པོ་ཐམས་ཅད་གཅིག་ཏུ་བསྡུས་ན་ཡང་རང་དམྱལ་བའི་མེའི་ནང་ལ་འཁྲིད་མི་ཐུབ་མོད། མེ་ནང་ཁྲིད་ཅིང་འཇུག་མི་ནུས་ལ། རང་རྒྱུད་ཀྱི་ཉོན་མོངས་སྟོབས་ལྡན་དགྲ་བོ་འདི་ཡིས། མནར་མེད་ཀྱི་མེ་གང་དང་འཕྲད་ན། རི་རབ་ཀྱང་ཐལ་བར་ཡང་མི་ཡོང། མནར་མེད་ཀྱི་དམྱལ་བ་མནར་མེད་ཀྱི་མེ་དེ་ཡིན་ན་དེ་ན་མེ་གང་དང་འཕྲད་ན་ཡང་རི་རབ་ཀྱང། འུ་རེ་རིའི་རྒྱལ་པོ་རི་རབ་ཀྱང་ཐལ་བར། ཐལ་བར་ཡང་ནི་མི་ལུས་པར་སྲེག་གི་བས་སོ། ཚ་ལོས་དང་ཁོ་ལ་ཁད་དགོས་ནི་ནི་ས་དང་ཆུ་བྱིན་ནུབ། སྒྱུ་འཕྱུགས་རང། གང་དང་འཕྲད་ན་རི་རབ་ཀྱང་ཐལ་བར་ཡང་ནི་མི་ལུས་པ་སོ། ཐལ་བར་ཡང་ནི་མི་ལུས་པར་བྱེད་པ་དེར། བདག་སྐད་ཅིག་གཅིག་ལ་འདོར་བར་བྱེད་པས་ན་ཉོན་མོངས་པའི་དགྲ་གཞོམ་པ་ལ་བརྩོན་པར་བྱའོ། ད་དམྱལ་བའི་མནར་མེད་ཀྱི་མེ་དེ་ཚ་ལོས་གང་འདྲ་ཡོད་མེད་གོ། ད་ནི་ན། འུ་རེ། ཚིག་ལ་འཆར་འདས་བྱས་ན་ད་ནི་ཚིག་ནི་འཛུགས་གང་འདི་འགྲུབ་པོ་ན་ཚིག་ནི།

གང་དང་འཕྲད་ན་རི་རབ་ཀྱང་ཐལ་བར་ཡང་ནི་མི་ལུས་པར་བྱེད་པ་དེར་བདག་སྐད་ཅིག་གཅིག་ལ་འདོར་བར་བྱེད་པས་ཉོན་མོངས་པའི་དགྲ་གཞོམ་པ་ལ་བརྩོན་པར་བྱའོ། ད་གསུམ་པ། གནོད་པ་བྱེད་པའི་དུས་མཐའ་ཡས་པ། ཉོན་མོངས་པས་རང་ལ་གནོད་པ་བྱེད་པའི་དུས་ནི་མཐའ་ཡས་པ། མཐའ་ཡས་པ་ནི་བདག་གི་ཉོན་མོངས་དགྲ་བོ་གང། དུས་རིང་ཐོག་མཐའ་མེད་པ་ལྟར། དགྲ་གཞན་ཀུན་ཀྱང་དེ་ལྟ་བུར་ཡུན་རིང་ཐུབ་པ་མ་ཡིན་ནོ། ཉེས་དམིགས་གཞན་ཡང་བསམ་པ་བདག་གི་ཉོན་མོངས་པ་དགྲ་བོ་གང། དུས་ཡུན་རིང་པོ་ཐོག་མཐའ་མེད་པར་གནས་པ་ལྟར། འཇིག་རྟེན་པའི་དགྲ་གཞན་ཀུན་ཀྱང་ཉོན་མོངས་དེ་ལྟ་བུར་ཚེ། ཡུན་རིང་པོར་ཐུབ་པ་མ་ཡིན་ནོ། འཇིག་རྟེན་པའི་དགྲ་ག་ཚོད་ཡིན་ནའང་ཉོན་མོངས་དེ་ནང་བཞིན་གྱི་ཚེ་རིང་གི་དེ་འདྲ་ཡོང་ཡས་མེད་པས་ད་རང་གི་ཉོན་མོངས་དེ་ཡིན་ན་ད་དེ་ག་ཙམ་ཡིན། དུས། ཐོག་མཐའ་མེད་པར་མེད་པར་གནས་པ་ལྟར། འཇིག་རྟེན་པའི་དགྲ་ཀུན་ཀྱང་ཉོན་མོངས་དེ་ལྟ་བུར་ཚེ། ཡུན་རིང་པོ་ཐུབ་པ་མ་ཡིན་ནོ། ཉོན་མོངས་པའི་གཉེན་པོ། ཉོན་མོངས་པའི་གཉེན་པོ་ཐུན་རེ་ཙམ་བསྒོམས་པས་ཅིར་ཡང་མི་འགྱུར་བས་ཉོན་མོངས་པའི་གཉེན་པོ་ཐུན་རེ་ཙམ་རེ་ཙམ་བསྒོམས་པས་ཉོན་མོངས་ཁོ། སྟོབས་ཆེན་སྟོབས་ནག་དེ་འདྲ་ཡོད་པས་ཐུན་རེ་ཙམ་རེ་ཙམ་བསྒོམས་པས་ཉོན་མོངས་ཁོ། གཞོམ་ཐུབ་ཡས་མེད་པས་ཐུན་རེ་ཙམ་བསྒོམས་པས་ཅིར་ཡང་མི་འགྱུར་བས་ཉོན་མོངས་གཞོམ་པ་ལ་བརྩོན་པ་ཆུ་རྒྱུན་ལྟར

མེད་པའི་རྒྱུ་མཚན་མཐུན་པར་རིམ་གྲོ་བསྟེན་བྱས་ན་ཐམས་ཅད་ཕན་དང་བདེ་བྱེད་ན། ཉོན་མོངས་རྣམས་ནི་བསྟེན་བྱས་ན། ཕྱིར་ཞིང་སྡུག་བསྔལ་གནོད་པ་བྱེད། འཇིག་རྟེན་པའི་དགྲ་གཞན་ལ་སོགས་མཐུན་པར་རིམ་གྲོ་བསྟེན་བྱས་ན། འཇིག་རྟེན་པའི་དགྲ་གཞན་ནི་འཇིག་རྟེན་པའི་སྒྲ་གཞན་ལ། ཁ་ཟས་སོགས་དེ་དང་མཐུན་པར་རིམ་གྲོ་བྱས་ཏེ་བསྟེན་པར་བྱས་ན། དེ་ཐམས་ཅད་རང་ལ་ཕན་པ་དང་བདེ་བའི་གྲོགས་བྱེད་པའོ་དེ་འདྲ་ཡོང་སྲིད་ཀྱི་རེད་པས། མཐུན་པར་རིམ་གྲོ་བསྟེན་བྱས་ན་ཐམས་ཅད་ཕན་དང་བདེ་བ་བྱེད་པའོ་དེ་བྱེད་པ་ཡང། དང་པོ་དགྲ་བོ་དེ་འདྲ་ཡིན་ན་ཡང་ཁོ་ལ་རིམ་གྲོ་བྱས་འོ་ད་དེ་འདྲ་བྱས་སོང་ན་དེ་ནས་གྱུར་པ་ལས་གྲོགས་པོ་ཆགས་ནས་སུ་ཕན་པ་དང་བདེ་བ་བྱེད་པ་དེ་འདྲ་སྲིད་ཀྱི་རེད་པས། ཉོན་མོངས་པའི་དགྲ་ནི་བསྟེན་ཅིང་དེ་དང་མཐུན་པར་བྱས་ན། སྟོབས་འཕེལ་ནས་ཕྱིར་ཞིང་སྡུག་བསྔལ་གྱིས་གནོད་པ་བྱེད་པས་སྡུག་བསྔལ་གྱིས་གནོད་པ་བྱེད་པས་དེ་གཞོམ་པ་ལ་བརྩོན་པ་ཉིད། དེ་གཞོམ་པ་ལ་དེ་གཞོམ་པ་ལ་བརྩོན་པ་ཉིད། བདེ་བའི་ཐབས་ཡིན་ནོ། དེ་གཞོམ་པ་ལ་བརྩོན་པ་བྱེད་རྒྱུ་དེ་ནི་རང་གི་བདེ་བའི་ཐབས་པས་ཉོན་མོངས་ལ་གྲོགས་བྱེད་རྒྱུ་ཙམ་མོ། ཉོན་མོངས་སྐྱེ་བར་འཇུག་ཏུ་མོ། ཉོན་མོངས་གྲོགས་མ་བྱེད། འོ་ད་དེ

སེམས་ལ་གནོད་པ་བྱེད་པ་དང་ལུས་ལ་གནོད་པ་བྱེད་པར་བསམ་པའོ། དང་པོ་སེམས་ལ་གནོད་པ། དང་པོ་སེམས་ལ་གནོད་པ་བྱེད་པ་ནི། དེ་ལྟར་དེ་ལྟར་ཡུན་རིང་རྒྱུན་ཆགས་དགྲར་གནས་པ་གནོད་པའི་ཚོགས་རབ་འཕེལ་བའི་རྒྱུ་གཅིག་པུ། བདག་གི་སྙིང་ལ་ངེས་པར་གནས་འཆའ་ན། འཁོར་བར་འཇིགས་མེད་དགའ་བར་ག་ལ་འགྱུར། དེ་ལྟར་ཡུན་རིང་པོ་ཐོག་མ་མེད་པ་ནས་རྒྱུན་ཆགས་སུ་དགྲར་གྱུར་པ། སྡུག་བསྔལ་ལ་སོགས་པའི་གནོད་པའི་ཚོགས་ཐམས་ཅད་རབ་ཏུ་འཕེལ་བའི་རྒྱུ་གཅིག་པུ། ཟླ་མེད་པ་བདག་གི་སྙིང་ལ་ངེས་པར་གནས་འཆའ་ཞིང་ཉོན་མོངས་དེ་སོ་སོའི་སྙིང་ལ་ངེས་པར་གནས་སྙིང་ལ་གནས་མེད་པའི་ངེས་པར་གནས་འཆའ་ཞིང་བརྟེན་ན་འཁོར་བར་འཇིགས་པ་མེད་པ་དང་འཁོར་བར་འཇིགས་པ་མེད་པ་དང་ཡིད་དགའ་བར་ག་ལ་འགྱུར། བདེ་བའི་སྐབས་མེད་པས་ཉོན་མོངས་གཞོམ་པ་ལ་བརྩོན་པར་བྱའོ། འོ་ད་ཉོན་མོངས་སེམས་ལ་གནོད་པ་བྱེད་དང་ངོ་བོ་སྟོང་གཟུགས་བཞིན། གཉིས་པ་ལུས་ལ་གནོད་པ་བྱེད་པའི་ཚུལ་བསམ་པ་ནི། འཁོར་བའི་བཙོན་རའི་སྲུང་མ་དམྱལ་སོགས་སུ་གསོད་བྱེད་གཤེད་མར་གྱུར་པ་འདི་དག་ནི། རང་གི་བློ་གནས་ཆགས་པའི་དྲྭ་བ་ན་གནས་ན་བདག་ལ་བདེ་བ་ག་ལ་ཡོད། ཉོན་མོངས་པ་དེས་འཁོར་བ་ལས་འདར། མི་སྟེར་བས་འཁོར་བ་ལས་ཧ། དྲག་ཏུ་མི་འཇུག་པ་འཁོར་བ་ལས་འདར་མི་སྟེར་བས། འཁོར་བའི་བཙོན་རའི་སྲུང་མ་ལྟ་བུ་ཉོན་མོངས་དེ་འཁོར་བའི་བཙོན་རའི་སྲུང་མ་ལྟ་བུ། བཙོན། བཙོན་དོང་དང། དམྱལ་བ་སོགས་སུ་བསྐྱུར་བ་དང་བཙོན་དོང་དང་ཉོན་མོངས་པའི་མ་བཅུག་པ། ངན་སོང་དང། མཐོ་རིས་སུའང། གསོད་པར་བྱེད་པའི་གཤེད་མར་གྱུར་པ། ཉོན་མོངས་དེ། གཤེད་མར་གྱུར་པ། ཉོན་མོངས་པ་དེ་དག་ནི་གལ་ཏེ། བདག་གི་བློ་ལ་གནས་པའི། ཆགས་པའི་དྲ་བ་སྟེ། ཚུལ་བཞིན་མ་ཡིན་པའི། རྟོག་པའི་ནང་ན་གནས་ན། ཚུལ་མིན་ཡིད་བྱེད་ཀྱི་རྟོག་པ་སེམས་ཀྱི་ཚུལ་བཞིན་མ་ཡིན་པའི་རྟོག་པའི་ནང་ན་གནས་ན། བདག་ལ་བདེ་བའི་གོ་སྐབས་ག་ལ་ཡོད། ལུས་སེམས་བདེ་བའི་སྐབས་མེད་དོ་ཞེས་ཉོན་མོངས་དེ་སེམས་ལ་གནས་ནས་པས་ལུས་ལ་གནས་ནས་པས་ད་བདེ་བའི་སྐབས་ཅུང་ཟད་ཀྱང་མེད། ད། གསུམ་པ། དེ་གཞོམ་པའི་ཆེད་དུ་བློའི་སྟོབས་བསྐྱེད་པ་ནི། ཉོན་མོངས་གཞོམ་པའི་ཆེད་དུ་ད། བློའི་སྟོབས་བསྐྱེད་པ་ནི། བློའི་སྟོབས་བསྐྱེད་པ་ནི། དེ་ལྟར་ཇི་སྲིད། དེ་ལྟར་ཇི་སྲིད་བདག་གིས་དགྲ་འདི་མངོན་སུམ་དུ། ངེས་པར་མ་བཅོམ་དེ་སྲིད་བདག་འདིར་བརྩོན་མི་འདོར། རེ་ཞིག་གནོད་བྱེད་ཆུང་ངུ་ལ་ཡང་ཁྲོས་གྱུར་པ། ང་རྒྱལ་བདོ་རྣམས། དེ་མ་བཅོམ་པར་གཉིད་མི་འོང་ངོ། མི་འདོད་པ་མཐའ་དག་ཉོན་མོངས་པས་བསྐྱེད་པ་དེ་ལྟར་ན་སོ་ཉོན་མོངས། ཇི་སྲིད་བདག་གིས་མི་བཟད་པའི་དགྲ་འདི། མི་བཟད་པ་མ་རུངས་པའི་དགྲ། དགྲ་རྟོག་ཆགས་སེལ་བ་མ་མི་བཟད་པའི་དགྲ་འདི། མངོན་སུམ་དུ་ངེས་པར་མ་བཅོམ་པ་དེ་སྲིད་དུ། བདག། འགྲོ་བ་འདིར། ཉོན་མོངས་ཀྱི་བདག་འགྲོ་བ་འདིར་ཉོན་མོངས་ཀྱི་གཉེན་པོ་ལ་བརྩོན་པ་སྐད་ཅིག་ཀྱང་མི་འདོར་བར་འབད་པར་རིགས་ཏེ་ཉོན་མོངས་ཀྱི་བདག་གཉེན་པོ་བརྩོན་པ་ལ་གཉེན་པོ་བརྩོན་པ་ལ་སྐད་ཅིག་ཀྱང་མི་འདོར་བར་འབད་པར་རིགས་ཏེ། རེ་ཞིག་འཇིག་རྟེན་དུ་གནོད་བྱེད་ཆུང་ངུ་ཚིག་རྩུབ་ཙམ་སྨྲ་ན་ཡང། ཁྲོས་པར་གྱུར་པ་འཁོན་འཛིན་ཆེ་བའི། ང་རྒྱལ་བདོ་བ་རྣམས་དགྲ་དེ་མ་བཅོམ་པར་གཉིད་མི་ཡོང་བར་བརྩོན་པར་བྱེད་ན། ཉོན་མོངས་འཇོམས་པ་ལ་བརྩོན་པར་བྱ་བར་རིགས་སོ། གནོད་བྱེད་ཆུང་ངུ་དཔེར་ན་རེ་ཞིག་གནོད་བྱེད་ཆུང་ངུ་ལ་ཡང་ཁྲོས་གྱུར། རེ་ཞིག་འཇིག་རྟེན་དུ་གནོད་བྱེད་ཆུང་ངུ་ཚིག་རྩུབ་ཙམ་ལ་རང་ལ་ཚིག་རྩུབ་ཙམ་མ་ཚིག་རྩུབ་སྨྲ་ན་ཡང་ཚིག་རྩུབ་སྨྲ་བ་ཁོ་ལ་འུ་རེ་ཁོང་ཁྲོ་ཟ་ན་དེ་ན་ཉོན་མོངས་ཁོ་ལ་རྒྱལ་ཁ་འདྲ་བོ་ཁོ་ལ་ཁོང་ཁྲོ་ཟ་རྒྱུ་མང་བས་སོ། གནོད་བྱེད་ཆུང་ངུ་ཙམ་ལ་ཡང་དེ་ནི་ཁོང་ཁྲོ་སྨྲ་བ་ལ་ཁྲོས་པར་གྱུར་ན། ཁྲོས་པར་གྱུར་ན་དེ་ནི་ཉོན་མོངས་ལ་གྲོགས་བྱ་བ་དང་ཉོན་མོངས་ལ། གང་སོགས་པ་དང། འཕེལ་འཇུག་པའོ། དེ་ནི་ཉོན་མོངས་ཁོ་ལ་ཉོན་མོངས་ལ་རྒྱལ་ཁ་བརྒྱ་བོ། ཁྲོས་པར་གྱུར་ན། དེ་ནི་འཁོན་འཛིན་ཆེས་ཆེ་བའི་འུ་རེ་རང་ལས་འཁོན་འཛིན་ཆེས་ཆེ་བའི་ང་རྒྱལ་བདོ་བ་རྣམས། དགྲ་དེ་མ་བཅོམ་པར་གཉིད་མི་ཡོང་བར་བརྩོན་པར་བྱེད་དགོས་ན། དེ་ནང་བཞིན་ཉོན་མོངས་པ། ཉོན་མོངས་པ་གཞོམ་པ་ལ་བརྩོན་པར་བྱ་བར་རིགས་སོ། ཉོན་མོངས་འཇོམས་པ་ལ་འདི་དེས་ཉོན་མོངས་ཁོ་ལ་རྒྱལ་ཁ་བསྒྲལ་བ་དེ་འདྲའི་རེ་མ་སྐྱོ། ཁོང་ཁྲོ་བཟོ་རྒྱུ་མོ་བས་སོ་ཚིག་རྩུབ་ཙམ་ལ་དེ་ཉོན་མོངས། འུ་རེ། ཚིག་རྩུབ་བྱ་བ་དེ་ལ་ཁོང་ཁྲོ་ཡང་བསྐྱར་ཟ་གི་བསྡད་སོང་ན་ཡང་བསྐྱར་རང། ངན་སོང་ལ་ལྷུང་ལྷུང་ཡས་དང་སྡུག་བསྔལ་མྱོང་ཡས་ལས་གསར་དུ་ཕི་བྱ་བ་བས་མ་གཏོགས་ཡང་ཁོ་ལ་ཕན་ཡས་མཁན་མི་འདུག་གོ་ཐུགས་སུ་བབས།

ཉོན་མོངས་གཞོམ་ནུས་པའི་གོ་བགོས་ཤིང་དེའི་དཀའ་སྤྱད་ལ་སྐྱོ་བར་མི་བྱ་བ། ཉོན་མོངས་གཞོམ་པའི་ཆེད་དུ་བརྩོན་པའི་ཕན་ཡོན་ཉོན་མོངས་གཞོམ་པའི་ཆེད་དུ་བརྩོན་པའི་ཕན་ཡོན། དེས་ན་ཉོན་མོངས་གཞོམ་པའི་སྦྱོར་བ་ལ་བརྩོན་པར་རིགས་པའོ། ས་བཅད་ད་དེ་ལ་གསུམ། ཕྱེ་ད་དང་པོ། ཉོན་མོངས་གཞོམ་ནུས་པའི་གོ་བགོས་ཤིང་དེའི་དཀའ་སྤྱད་ལ། སྐྱོ་བར་མི་བྱ་བ་ནི། དེའི་དཀའ་སྤྱད་ལ་སྐྱོ་བར་མི་བྱ་ནི། མི་བྱ་བ་ནི། རང་བཞིན་འཆི་བའི་སྡུག་རང་བཞིན་འཆི་བའི་སྡུག་བསྔལ་གྱུར་པའི་ཉོན་མོངས་དག། གཡུལ་ངོར་དངར་ཚེ་ནན་གྱིས་གཞོམ་པར་འདོད་པ་ཡང། མདའ་མདུང་མཚོན་གྱིས་ཕོག་པའི་སྡུག་བསྔལ་ཁྱད་བསད་ནས། དོན་མ་གྲུབ་པར་ཕྱིར་ཕྱོགས། འབྱེར་བར་འབྱེར་བར་མི་བྱེད་ན། རྟག་ཏུ་སྡུག་བསྔལ་ཀུན་གྱི་རྒྱུར་གྱུར་པ། རང་བཞིན་དགྲར་ངེས་གཞོམ་བརྩོན་བདག། བདག་ལ་དེང། སྡུག་བསྔལ་བརྒྱ་ཕྲག་རྒྱུར་གྱུར་གང་གིས་ཀྱང། ཡི་ཆད་སྒྱིད་ལུག་མི་འགྱུར་སྨོས་ཅི་དགོས། ད་ནི་ཚིག་ནི་རིང་ལ། དེ་ཆེ་བ་འདུག། ད་ནི་ཚིག་འགྲེལ་འགྲེལ་ཁོ་ལ་ག་འདྲས་ཡོད་པ་ཟེར་ན་ད་ནི། རང་བཞིན་ཏེ། ས་རང་བཞིན་ཏེ། མ་བསད་ཀྱང་རང་གི་ངང་གིས་འཆི་བས། རང་བཞིན་འཆི་བའི་ཟེར་ཡས་ཀྱི། རང་གི་ངང་གིས་རང་གི་ངང་གིས་འཆི་བའི་སྡུག་བསྔལ་མྱོང་བར་གྱུར་པའི་ཉོན་མོངས་དག་སྟེ། སྙིང་རྗེའི་གནས་དེ་ཡང་གཡུལ་ངོར། དངར་ཞིང་གཡུལ་སྤྲོད་པའི་ཚེ། ནན་གྱིས་ཕ་རོལ་གཞོམ་པར་འདོད་པ་ལ་ནན་གྱིས་ཕ་རོལ་གཞོམ་པར་འདོད་པ་ལ་ཡང་མདའ་དང་མདུང་ལ་སོགས་པའི་མཚོན་གྱིས་ཕོག་པའི་སྡུག་བསྔལ་ཁྱད་བསད་ནས་ཕ་རོལ་བཅོམ་པའི་དོན་མ་གྲུབ་པར་ཕྱིར་ཕྱོགས་ཤིང་འབྱེར་བར་མི་བྱེད་ན། ཟོ། དམག་བརྒྱབ་སྟེ་འོང་ད་དེ་འདྲ་གི་ཕ་རོལ་འཇོམས་པ་ལ། མཚོན་གྱིས་ཕོག་པའི་སྡུག་བསྔལ་ཁྱད་བསད་ནས་ཕ་རོལ། བཅོམ་པར་བྱེད་པའི་དོན་མ་གྲུབ་པར་ཕྱིར་ཕྱོགས་ཤིང་འབྱེར་བ། འབྱེར། བར་སུ། བྲོས་མ་ཡོང་འབྱེར་བར་མི་བྱེད་ན། དུས་རྟག་ཏུ་སྡུག་བསྔལ་ཀུན་གྱི་རྒྱུར་གྱུར་པ། དུས་རྟག་ཏུ་སྡུག་བསྔལ་ཀུན་གྱི་རྒྱུར་གྱུར་པ། སྐྱེས་ཙམ་ནས་དགྲ་བྱེད་པས་རང་བཞིན་གྱི་དགྲ་འབའ་ཞིག་ངེས་པ་ཅན། གཞོམ་འདོད་པས་དཀའ་སྤྱད་བདག་ལའང་དཀའ་སྤྱད་དཀའ་སྤྱད་དཀའ་སྤྱད་བདག་ལའང་དེང། ཚ་གྲང་དང་བཀྲེས་སྐོམ་སོགས་སྡུག་བསྔལ་བརྒྱ་ཕྲག་གི་རྒྱུར་གྱུར་པ་གང་གིས་ཀྱང། སྤ་ཁུམས་ནས་ཡིད་ཆད་པ་དང

ཉོན་མོངས་དག་སྟེ་སྙིང་རྗེའི་གནས་དེར་ཡང། སྙིང་རྗེའི་གནས་དེར་ཡང། མ་བསད་ཀྱང་རང་གི་ངག་ཆོས་དག་སྨྲ་ལ་བུམ་པའི་སྨྲ་ལ་ཐམས་དུ་ཡུག་དེ་ཡིན་པར་སྨྲ་ཡུག་སྙིང་རྗེའི་གནས་འོ་དེ་འདྲ་གི་ཉོན་མོངས་དག་སྟེ་སྙིང་རྗེའི་གནས་དེ་ཡང་སོ་ཁོ་ཚོ་གཙོ་བོ་སྙིང་རྗེའི་གནས་དེ་འདྲ་ཞིག་བས་སུ་ཡིན་ན་ཡང་གཡུལ་ངོ་རུ། སྔར་བཞིན་གཡུལ་སྤྲོད་པའི་ཚེ་ན། ནན་གྱིས་ཕ་རོལ་གཞོམ་པར་འདོད་པ་ལ། རང་ལ། མདའ་དང་མདུང་ལ་སོགས་པ་ཕོག་ཨ་ནི་དེ་ནི་མཚོན་གྱིས། ཕོག་པའི་སྡུག་བསྔལ་དེ་འདྲ་ཡོད་ན་ཡང་སྡུག་བསྔལ་དེ་ཁྱད་བསད། སྡུག་བསྔལ་དེ་ཁྱད་བསད་ནས་ཕ་རོལ། ཆོམས་པའི་དོན་མ་གྲུབ་བར་དུ་ཕྱིར།

སྐྱེས་ཙམ་ནས་རང་ལ་དགྲ་བཞིན་འགལ་རྐྱེན་བྱེད་པའི་རང་བཞིན་གྱི་དགྲ་བོ་འབའ་ཞིག་ངེས་པ་ཅན་གཞོམ་འདོད་པས་དཀའ་སྤྱད་བདག་ལའང་དེ་ནས་ཚ་གྲང་དང་བཀྲེས་སྐོམ་སོགས་སྡུག་བསྔལ་བརྒྱ་ཕྲག་གི་རྒྱུར་གྱུར་པ་གང་ཡིན་ན་ཡང་སྤ་ཁུམས་ནས་ཡིད་ཆད་པ་དང་སྒྱིད་ལུག་པར་མི་འགྱུར་བར་ཉོན་མོངས་པའི་དགྲ་མ་བཏུལ་བར་དུ

སྔར་དམ་བཅས་པ་མཐར་ཕྱིན་པར་བྱེད་དགོས་པའི་རྒྱུ་མཚན་དང་གསུམ་མོ། ཧོ་ད་ཉོན་མོངས་དེ་འདྲ་ཅིག་བྱུང་ན་ཡང། ཉོན་མོངས་གཞོམ་པའི་ཕྱིར་དུ་བརྩོན་པ་བྱས་པའི་ཕན་ཡོན་དེ་ལ་ཕན་ཡོན་དུ་བསམ་དགོས་ཀྱི་པས་སོ། ཕན་ཡོན་དེ་ལ་ཕན་ཡོན་གསུམ་ནོ། དང་པོ་རང་དོན་ཕུན་ཚོགས་ཀྱི་རང་དོན་ཕུན་ཚོགས་ཀྱི་རྒྱུ་ཡིན་པས་དཀའ་སྤྱད་ལ་བཟོད་རིགས་པ་ནི།

བྱུང་བ་ཡིན་ནོ་ཞེས་ལུས་ལ་རྒྱན་དང་འདྲ་བར་རྒྱན་དང་འདྲ་བར་སྲེལ་ཞིང་ངོམས་པར་བྱེད་ན་སྲེལ་བ་ཟེར་ན་ངོམས་པ་སྲེལ་ཞིང་ངོམས་པར་བྱེད་ན། དོན་ཆེན་པོ་རྫོགས་པའི་སངས་རྒྱས་བསྒྲུབ་པའི་ཕྱིར་ཡང་དག་པར་བརྩོན་པར་གྱུར་པའི་ཚེ། བདག་ལ་དཀའ་སྤྱད་ཀྱི་སྡུག་བསྔལ་ཅིའི་ཕྱིར་གནོད་བྱེད་ཡིན། ཕན་པ་འབའ་ཞིག་ཡིན་པས་བསྟེན་པར་བྱའོ། ཕན་པ་འབའ་ཞིག་ཡིན་པས་བསྟེན་པར་བྱའོ། རང་དོན་སྒྲུབ་པའི་ཕྱིར་དུ་རང་དོན་ཕུན་ཚོགས་སྒྲུབ་པའི་རྒྱུ་ཡིན་པས་དཀའ་སྤྱད་ལ་བཟོད་རིགས་པ། རང་དོན་ཕུན་ཚོགས་སངས་རྒྱས་ཀྱི་གོ་འཕང་སྒྲུབ་པའི་རྒྱུ་ཡིན་པས་དེ་ལ་བཟོད་རིགས་པ། འཇིག་རྟེན་ན་དོན་མེད་དགོས་པ་ཆུང་ཆུང་དེ་འདྲ་དེ་ན་དམག་མི་དེ་འདྲ་དམག་ཆེ་ན་ང་ཚེ་རིང་དམག་བརྒྱབ་དུས་ཙ་ན་དེ་ན་ང་ཚོ་གི་དཔའ་བཞག་པས་ཨོ་དེ་འདྲ་གི་ཡིན་རྒྱུ་རུ་དཔའ་ལྟ་བུ་བཞག་བ་ཡིན་མདོག་མདོག་གི་དེ་འདྲ་གི་དམག་ཅིག་ཡོད་ན་ཡ་དམག་ཅིག་ཡོད་ན་དེ་ན་ཁོ་ཁྱེད་ནི་གང་ང་དཔའ་བོ་ཡིན་མདོག་མདོག་གི་དེ་ནི་གཞན་ལ་དེ་ནི་ངོམས་པར་བྱེད་པ་ཅིག་རེད་པས་ཆོག་ངོམས་པར་བྱེད། ངོམས་པར་བྱེད་ན། ས་དོན་ཆེན་པོ་རྫོགས་པའི་སངས་རྒྱས། དོན་ཆེན་པོ་རྫོགས་པའི་སངས་རྒྱས་སྒྲུབ་པའི་ཕྱིར་དུ་ཡང་དག་པར་བརྩོན་པར་གྱུར་པ་དེའི་ཚེ། བདག་ལ་དཀའ་སྤྱད་ཀྱི་སྡུག་བསྔལ་ཅིའི་ཕྱིར་གནོད་བྱེད་ཡིན། གནོད་བྱེད་ཡིན། ཕན་པ་འབའ་ཞིག་ཡིན་པས་བསྟེན་པར་བྱའོ། རང་དོན་ཕུན་ཚོགས་སྒྲུབ་པའི་ཕྱིར་དུ།

རྒྱུ་ཡིན་པས། བཟོད་རིགས་པ་ནི། ཉ་པ་གདོལ་པ་ཞིང་པ་ལ་སོགས་པ་རང་གི་འཚོ་བ་ཙམ་ཞིག་སེམས་པ་ཡང། རང་གི་འཚོ་བ་ཙམ་ཞིག་སེམས་པ་ཡང། སེམས་པ་ཡང། གྲང་དང་ཚ་ལ་སོགས་པའི་གནོད་བཟོད་ན། འགྲོ་བ་བདེ་ཕྱིར་བདག་ལྟ་ཅིས་མི་བཟོད། ད་ནི་གང་བ་ཟེར་ན་དཔེར་ན། ཉ་པས་ཉ་བསད་པའི་ཉ་པ་ཡིན་ན་ཉ་བསད་པས་འཚོ་བ། གདོལ་པ་ཡིན་ན་རིགས་ངན་ཤན་པ་དང། ཞིང་ལས་ཡིན་ན། ཞིང་ལས་ཀྱིས་འཚོ་བའི་ཞིང་པ་སོགས་རང་གི་འཚོ་བ་ཙམ་ཞིག་སེམས་པ་ལ་ཡང་རང་གི་འཚོ་བའི་ཆེད་དུ་དང་ཐག་རིང་པོ་དེ་བརྗེས་ཏེ་རང་གི་འཚོ་བ་ཙམ་ཞིག་སེམས་པ་ལ་ཡང་གྲང་བ་དང་ཚ་བ་ལ་སོགས་པའི་གནོད་པ་བཟོད་པར་བྱེད་ན་སོང་དེ་འདྲ་ཞིག་དེ་ཚོ་ཡེ་ནས་དེ་འདྲའི་གནོད་པ་བཟོད་པར་བྱེད་ཀྱི་ཡོད་ན། འགྲོ་བ་མ་ལུས་པའི་བདེ་བ་མཐའ་དག་བསྒྲུབ་པའི་ཕྱིར་དུ། འགྲོ་བ་མ་ལུས་པའི་བདེ་བ་མཐའ་དག་བསྒྲུབ་པའི་ཕྱིར་དུ། དཀའ་སྤྱད། བདག་ལྟ་བུས་ཅི་སྟེ་མི་བཟོད་དེ་བཟོད་པར་རིགས་སོ། གཞན་དོན་ཕུན་ཚོགས་བསྒྲུབ་པའི་རྒྱུ།

དེ་དམ་བཅས་པ་ཡིན་དུས་ཙ་ན་ད་ནི་གཞན་རྒྱུད་ཀྱི་ཉོན་མོངས་པ་གཞན་རྒྱུད་ཀྱི་ཉོན་མོངས་གཞོམ་པར་ཁས་བླངས་པ་ཡིན་མོད། རང་རྒྱུད་ཀྱི་ཉོན་མོངས་གཞོམ་པའི་ཆེད་དུ་བརྩོན་པར་མི་རིགས་ཏེ་དེ་ལྟ་ན་ཞི་བའི་མཐར་ལྟུང་བར་འགྱུར་སོ་ཞེ་ན། ད་ནི་ལས་ཡང་གཞན་གྱི་རྩོད་པ་ཞིག་བཀོད་ཡོད་ག་གཞན་རྒྱུད་ཀྱི་ཉོན་མོངས་གཞོམ་པར་ཁས་བླངས་མོད། གླང་སྟོད་རྩ་ནི་བདག་རང་རྒྱུད་ཀྱི་ཉོན་མོངས་གཞོམ་པའི་ཕྱིར་དུ་བརྩོན་པ་དེ་རིགས་མ་སོང་དེ་ལྟ་ན་ཞི་བདེར་ལྟུང་གི་པས་ཞི་བའི་མཐར་ལྟུང་བར་འགྱུར་སོ་ཞེ་ན། ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི་འགྲོ་བ་ཉོན་མོངས་ལས་བསྒྲལ་བར། དམ་བཅས་གང་ཚེ་བདག་ཉིད་ཀྱང་ཉོན་མོངས་རྣམས་ལས་མ་གྲོལ་བར། བདག་གི་བདག་གི་ཚད་ཀྱང་ཟེར་ནུབ་པ་ད་གང་ཡོད་འདི་འདྲ། ཚོད་ཟེར་ནུབ་པ་དེ་ད་གང་ནུབ་པ། བདག་གི་ཚོད་ཀྱང་མི་ཤེས་པར། སྨྲ་བ་ཇི་ལྟར་སྨྱོན་པ་མིན། སྨྲ་བ་ཇི་ལྟར་སྨྱོན་པ་མིན། ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི་འགྲོ་བ་ཐམས་ཅད། ཉོན་མོངས་ལས་སྒྲོལ་བར་སེམས་བསྐྱེད་ཅིང་དམ་བཅས་ནས་གང་གི་ཚེ་བདག་ཉིད་ཀྱང། ཉོན་མོངས་རྣམས་ལས་མ་གྲོལ་བ་ཡིན་ན། གཞན་དོན་ལྟ་ཞོག་རང་དོན་ཡང་རྫོགས་པར་མི་ནུས་པས། ཉོན་མོངས་པའི་གཞན་དབང་དུ་གྱུར་པས། བདག་གི་ས་དང་ནུས་པའི་ཚད་ཀྱང་ཟེར་ན་བདག་གི་ཚོད་ཀྱང་མི་ཤེས་པར་ཉོན་མོངས་པའི་གཞན་དབང་དུ་གྱུར་ན་བདག་གི་ཚོད་ཀྱང་མི་ཤེས་པས། མི་ཤེས་པར་གཞན་མཐའ་དག་ཉོན་མོངས་ལས་སྒྲོལ་བར་སྨྲ་བ་ཇི་ལྟར་སྨྱོན་པ་མིན་ཏེ། ཇི་ལྟར་སྨྱོན་པ་མིན་ཏེ། རང་འཁོར་བར་བཅིངས་པས་གཞན་དོན་རྫོགས་པར་མི་ནུས་པས་རང་རྒྱུད་ཀྱི་ཉོན་མོངས་གཞོམ་པ་ལ་བརྩོན་པར་བྱའོ། གཙོ་བོ་ད་དེ་པི་ར་ཧ་གོ་སོ། ཚོད་ཀྱང་ཟེར་ནོ་གོ་གཞན་དོན་ཚོ། ཚོད་ཀྱང་བ། ནི་ལ། ཨ། ཚོད་ཡིན་གྱི་བ་རང་འདོད་ད་དེ། འདི་ནི་ལ་ཚད་ཀྱང་ཟེར་རང་འདོད་དེ་ད་ནི། ན་རོ་ཆད་པ་ཡིན་གྱི་བའོ་ནི།

སྔར་དམ་བཅས་པ་མཐར་ཕྱིན་པར་བྱེད་དགོས་པའི་རྒྱུ་མཚན་སོ། སྔར་དམ་བཅས་པ་དེ་སྔར་ཐེག་པ་ཆེན་པོའི་སེམས་བསྐྱེད་བསྐྱེད་ནས་དམ་བཅས་པ་དེ་མཐར་ཕྱིན་པར་བྱེད་དགོས་པའི་རྒྱུ་མཚན། ཡེ་ནས་རྩོད་པ་བཀོད་རང་གི་ཉོན་མོངས་སྤོང་བའི་ཕྱིར་དུ་བརྩོན་པ་དེ་རིགས་མ་སོང་དེ་སྤངས་ན་དེ་ནི་ཞི་བདེར་ལྟུང་གི་བས་ཟེར་ན་དེ་ལྟུང་གི་མིན་པས་སོ། སྔོན་ལ་རང་གི་ཉོན་མོངས་མ་རུང་རང། གྲོལ་བ་དེ་འདྲ་གཅིག་ལས་མེད་པ་ལ་ད་གཞན་དེ་ལས་འདོད་ང་ལས་གང་ཞེ་ན་ཚོར་བ་ཚུལ་བཅུ་སྤངས། ཁོའི་རྐྱེན་རང་གི་ཉོན་མོངས་དེ་སྤང་དགོས་པས་སོ་གདོང་ལ་སྔོན་ལ་ཉོན་མོངས་རྣམས་མ་གྲོལ་བ་ཡིན་ན། གཞན་དོན་ལྟ་ཞོག་རང་དོན་ཡང་རྫོགས་པར་མི་ནུས་པས་ཉོན་མོངས་པའི་གཞན་དབང་དུ་གྱུར་པའི་བདག་གི་ཚོད་ཀྱང་རང་ཉིད་ཉོན་མོངས་པའི་གཞན་དབང་དུ་གྱུར་པའི་ཚོད་ཀྱང། ཚོད་ཀྱང་མི་ཤེས་པར་གཞན་མཐའ་དག་ཉོན་མོངས་ལས་སྒྲོལ་བར་སྨྲ་བ་སྟེ། སྨྱོན་པ་མིན་ཏེ་སྨྱོན་པ་ཡིན་སོགས་ཇི་ལྟར་ཡིན་གྱི་ཇི་ལྟར་སྨྱོན་པ་མིན་ཏེ་སྨྱོན་པ་ཡིན་སོགས་སྨྲ་བ་ཇི་ལྟར་སྨྱོན་པ་མིན་ཏེ་ས་ཨ་ཧམ་པས།

ད་གསུམ་པ་དང། གསུམ་པ་ཉོན་མོངས་འཇོམས་པའི་སྦྱོར་བ་ལ་བརྩོན་པར་རིགས་པ། ཉོན་མོངས་འཇོམས་པའི་སྦྱོར་བ་ལ་བརྩོན་པར་རིགས་པ་ལ་གཉིས་སོ། ཉོན་མོངས་པའི་གཉེན་པོ་ལ་འབད་པར་བྱ་བ་དང་དུས་ནམ་ཡང་ཉོན་མོངས་པའི་དབང་དུ་མི་འགྱུར་བ་ལ་འབད་པར་བྱ་བའོ། དང་པོ་ནི་ཉོན་མོངས་པའི་གཉེན་པོ་ལ་འབད་པར་བྱ་བ་ནི། དེ་ལྟས་ཉོན་མོངས་གཞོམ་པ་ལ་རྟག་ཏུ་ཕྱིར་མི་ལྡོག་པར་བྱ། འདི་ལ་བདག་གིས་ཞེན་བྱ་ཞིང་འཁོན་དུ་བཟུང་ནས་གཡུལ་སྤྲད་དེ། ད་ཉོན་མོངས་ལ་སྤང་བར་འོས་པ་དེ་ལྟ་བས་ན་སོ་ཉོན་མོངས་ད་སྤང་བར་འོས་པ་དེ་ལྟ་བས་ན་ཉོན་མོངས་གཞོམ་པ་ལ་དུས་རྟག་ཏུ་བསམ་སྦྱོར་གང་ཡང་ཕྱིར་མི་ལྡོག་པར་བསམ་པ་དང་སྦྱོར་བ་གང་གི་སྒོ་ནས་ཡང་ཕྱིར་མི་ལྡོག་པར་བྱ་དགོས་རེད་ཕྱིར་ཕྱིར་མི་ལྡོག་པར་བྱའོ། ཉོན་མོངས་ཀྱི་གཉེན་པོ་འདི་ལ་བདག་གིས་ཞེན་པ་སྟེ་ཆེད་དུ་བསྟེན་པར་བྱ་ཞིང་ཉོན་མོངས་ཀྱི་གཉེན་པོ་འདི་ལ་བདག་གིས་ཞེན་བྱ་སྟེ། བདག་གིས་ཞེན་བྱ་སྟེ་ཟེར་བ་ཞེན་པ་ཞེན་པ་སྟེ་ཆེད་དུ་བསྟེན་པར་བྱ་ཞིང

ངོས་དག་ནི་རྩེ་བར་བཀོད་ཡོང་གི་འོ་ན་དེ་འདྲ་བྱས་ན་འཁོན་དུ་བཟུང་ནས། གཉེན་པོ་འདི་ལ་བདག་གིས་ཞེན་པ་སྟེ་ཆེད་དུ་བསྟེན་པར་བྱ་ཞིང་ཉོན་མོངས་ལ་འཁོན་དུ་བཟུང་ནས། གཡུལ་སྤྲད་ལ་གཞོམ་པར་བྱའོ། འོ་དེ་བྱ་བ་ལ་སྤང་གཉེན་ལ་ཆགས་སྡང་དང་སྤང་བྱ་ལ་འཁོན་དུ་འཛིན་པ་ཉིད་ཉོན་མོངས་ཡིན་པས་སྤང་བར་འགྱུར་རོ་ཞེ་ན། འོ་དེ་ཉོན་མོངས་མིན་པས། དེ་ཡང་ཉོན་མོངས་ཡིན་པས་སྤང་བར་འགྱུར་རོ་ཞེ་ན་སོ་རྩོད་པ་ཅིག་གོ། རྣམ་པ་དེ་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་མ་གཏོགས་སོ། གཉེན་པོ་ལ་ཞེན་པ་དང་སྤང་བྱ་ལ་འཁོན་དུ་འཛིན་པ་རྣམ་པ་དེ་འདྲའི་རྣམ་པ་དེ་འདྲའི་ཉོན་མོངས་པ་ལྟར་སྣང་བ་ནི། ཉོན་མོངས་འཇོམས་པར་བྱེད་པའི་གཉེན་པོའི་ཕྱོགས་ཡིན་པས་སྤང་བྱར་མ་གཏོགས་སོ། ད་འགྲེལ་པ་དེ་སྐྱེ་བ་པོ་ད་དེ། ནི་ཡང་གི་རྩོད་པ་དགོས་དུས་རྩོད་པ་ཡི་དོགས་པ་བ་ཡི་ནུ་ག་འོ་རེ་འོ་ན་དེ་འདྲ་བྱས་ན་ཁོ་ལ་འཁོན་འཛིན་བྱས་ན་དེ་ཡི་ཉོན་མོངས་མིན་པས་ཟེར་བ་ལ། རྣམ་པ་དེ་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་མ་གཏོགས་སོ། དེ། གཉེན་པོ་ལ་ཞེན་པ་དང་སྤང་བྱ་ལ་འཁོན་དུ་འཛིན་པའི་རྣམ་པ་དེ་འདྲ་བའི་ཉོན་མོངས་པ་ལྟར་སྣང་བ་ནི་སོ་ཁོ་སྣང་ཚུལ་ལ་ཉོན་མོངས་པ་ལྟར་སྣང་བ་རེད་དེ་དེ་ཉོན་མོངས་འཇོམས་པར་བྱེད་པའི་གཉེན་པོའི་ཕྱོགས་ཡིན་པས་སྤང་བྱར་མ་གཏོགས་སོ། ཉོན་མོངས་འཇོམས་བྱེད་མ་གཏོགས་སོ་ཞེས་དེ་སྤང་བྱར་མ་གཏོགས་སོ་ཞེས་པའི་དོན་ཏོ། འགྲེལ་པ་བརྒྱབ་འདུག་ག་འགྲེལ་པར་ཕྱིས་དེ་ཡང། གཞོམ་བྱར་བཤད་པ་ཟེར། ད་དེ་འགྲེལ་པ་འགྲེལ་ཆེན་ཚོར་ཡོད་ཡིན་ན་ག་རེ་ཡིན་ན་འགྲེལ་པར་ཕྱིས་དེ་ཡང་གཞོམ་བྱར་བཤད་པ་ནི་སྤང་བྱ་ཟད་པ་ན་སྤང་གཉེན་སྤང་བྱ་ཟད་པ་ན་སྤང་གཉེན་གཡུལ་སྤྲོད་མི་དགོས་པའི་དོན་ནོ། འགྲེལ་པར་ཕྱིས་དེ་ཡང་གཞོམ་བྱར་བཤད་པ་ནི་སྤང་བྱ་ཟད་པ་ན་སྤང་གཉེན་ལ་གཡུལ་སྤྲོད་མི་དགོས་ཞེས་པའི་དོན་ཡིན།

ལེགས་པ་མ་ཡིན། རྗེས་སུ་འབྲང་བ་ནི་ལེགས་པ་མ་ཡིན་ནམ་ཞེ་ན། ད་ནི་ཉོན་མོངས་སྤོང་བ་ལ། ཉོན་མོངས་སྤོང་བ་ལ་སྡུག་བསྔལ་བརྒྱ་ཕྲག་མཐའ་ཡས་པས། སྤོང་བ་ལ་སྡུག་བསྔལ་བརྒྱ་ཕྲག་མཐའ་ཡས་པ་དེ་འདྲ་ཞིག་ཡོད། དེ་འདྲ་ཡིན་དུས་ཙ་ནས་ཉོན་མོངས་ཀྱི་རྗེས་སུ་འབྲང་བ་དེ་རང་ལེགས་པ་མིན་པས། དེ་ལས་ཉོན་མོངས་རྗེས་སུ་འབྲང་ན་དགའ་གི་མིན་པས་ཟེར་བ་ལ། བདག་ནི་བསྲེགས་ཏེ་བསད་གྱུར་ཏམ། བདག་གི་མགོ་བོ་བཅད་ཀྱང་བླ་ཡི། རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱའོ། བདག་ནི་མེར་བསྲེགས་ཏེ་བསད་པར་གྱུར་ཏམ། བདག་གི་མགོ་བཅད་ཀྱང་བླ་ཡི་དེ་ནི་ཚེ་འདིའི་ལུས་འདོར་བ་ཙམ་དུ་ཟད་ལ་ད་མེ་ལ་བསྲེགས་ཏེ་བསད་པར་གྱུར་ནའང་རེད་མགོ་བཅད་ནའང་རེད་དེ་ནི་བདག་གི་ཚེ་འདིའི་ཚེ་འདིའི་ལུས་འདོར་བ་ཙམ་དུ་ཟད་ལ་དམྱལ་བ་ལ་སོགས་པའི་སྡུག་བསྔལ་ཆེན་པོ་བསྐྱེད་ཅིང་འདོད་དོན་ཐོབ་པའི་གེགས་བྱེད་པ་ལ་རྣམ་པ་ཀུན་ཏུ་སྡུག་བསྔལ། འདོར་བ་ཙམ་དུ་ཟད་ལ། ཐུགས་སུ་རེག་མགོ་བཅད་པ་དམྱལ་བ་ལ་སོགས་པའི་སྡུག་བསྔལ་ཆེན་པོ་བསྐྱེད་ཅིང། འདོད་དོན་ཐོབ་པའི་གེགས་བྱེད་པ་ལ་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་ཏེ་དེའི་དབང་དུ་འགྲོ་བར་མི་བྱའོ། མགོ་བཅད་ཀྱང་བླ་ཡི་ཡ་བཅས། རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱའོ། རྣམ་པ་ཀུན་ཏུ་ཟེར་དུས་དེ་ནས་དམྱལ་བ་ལ་སོགས་པའི་གདུང་བ་ཆེན་པོ་བསྐྱེད་ཅིང་འདོད་དོན་ཐོབ་པའི་གེགས་བྱེད་དེ། འདོད་དོན་ཉོན་མོངས་ཏེ་འདོད་དོན་ཐོབ་པ་ལ་འདོད་དོན་འདོད་བྱའི་དོན་བྱང་ཆུབ་བླ་ན་མེད་པའི་བྱང་ཆུབ་ཐོབ་པ་ལ་གེགས་བྱེད་དོ། གདུང་བ་དམྱལ་བ་ལ་སོགས་པའི་གདུང་བ་ཆེན་པོ་བསྐྱེད་འདོད་དོན་བླ་ན་མེད་པའི་བྱང་ཆུབ་ཐོབ་པ་ལ་གེགས་བྱེད་པ་ལ་རྣམ་པ་ཀུན་ཏུ་ཉོན་མོངས་པའི་ཉོན་མོངས་དེ་དེ་འདྲ་བྱེད་པས་བྱེད་པ་ལ་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་ཏེ་དེའི་དབང་དུ་འགྲོ་བར་མི་བྱའོ། འོ་དེ་རེད་ད་གསུམ་པ། འབད་པས་སྤངས་ན། སྤོང་ནུས་པ་ཉིད་དུ་ས། འབད་པས་སྤངས་ན་སྤོང་ནུས་པ་ཉིད་དུ་སྤྲོ་བ་བསྒོམ་པ་ལ་གསུམ། ས་རྣལ་མ་ས་བཅད་མང་གི་ས་བཅད་ངེས་བྱ་ངེས་ཀྱི་མི་འདུག་ག། ས་བཅད། དུག་སེལ་བྱེད། འབད་པས་སྤངས་ན་སྤོང་ནུས་པ་ཉིད་དུ་ས། སྤྲོ་བ་བསྒོམ་པ་དེ་ལ་གསུམ། རང་རྒྱུད་ཀྱི་ཉོན་མོངས་རྩ་བ་ནས་ཕྱུང་ན། དེ་གནས་པའི་རྟེན་མེད་པ། རྒྱུ་ཕྱིན་ཅི་ལོག་ལས་བྱུང་བས་བརྩོན་པ་བསྟེན་ན་སྤོང་ནུས་པ། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་གང་ན་ཡང་མེད་ཅིང་སྤོང་རིགས་པའོ། ས་ད་ཉོན་མོངས་དེ་འབད་པས་སྤངས་ན་སྤོང་ནུས་པའི་སྤྲོ་བ་བསྒོམ་པ་ལ་ས་བཅད་གསུམ། རང་རྒྱུད་ཀྱི་ཉོན་མོངས་རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་མེད་པ་རྩ་བ་ནས་ཕྱུང་ན། རྒྱུ་ཕྱིན་ཅི་ལོག་ལས་བརྩོན་པ་བསྟེན་ན་སྤོང་ནུས་པ། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་གང་ན་ཡང་མེད་ཅིང་སྤོང་རིགས་པའོ། དང་པོ་རང་རྒྱུད་ཀྱི་ཉོན་མོངས་རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་མེད་པ་ནི། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་མེད་པ་ནི། གལ་ཏེ་ཉོན་མོངས་ལན་གཅིག་གལ་ཏེ་ཉོན་མོངས་ལན་གཅིག་གནས་ནས་ཕྱུང་ཡང་ཉོན་མོངས་ལན་གཅིག་གནས་ནས་ཕྱུང་ཡང། འཇིག་རྟེན་པའི་དགྲ་ལྟར་ནུས་པ། འཇིག་རྟེན་པའི་དགྲ་ལྟར་ནུས་པ་རྙེད་པ་དང། སླར་ཡང་གནོད་པ་བྱེད་པས་དེ་དང་མཐུན་པར་བྱ་རིགས་སོ་ཞེ་ན་ས། ད་ནི་ཡང་རྩོད་པ་ཀུན་ཡོངས་པ་ཉོན་མོངས་ལན་གཅིག་གནས་ནས་ཕྱུང་ན་ཡང་འཇིག་རྟེན་པའི་དགྲ་ལྟར་ནུས་པ་རྙེད་པ་དང། སླར་ཡང་གནོད་པ་བྱེད་པས་དེ་དང་མཐུན་པའི་འཇིག་རྟེན་འཇིག་རྟེན་པའི་དགྲ་དང་བྱས་པས་དེ་དང་མཐུན་པར་བྱ་དགོས་སོ་ཞེ་ན། དག་གོ། རྩ་བ། ཐ་མལ་དགྲ་བོ་ཡུལ་ནས་ཕྱུང་ཡང་ནི་ཡུལ་གཞན་དག་ཏུ་གནས་མོད་གནས་ཤིང་ཡོངས་བཟུང་ནས་ནུས་པ་བརྟས་ནས་དེ་ནས་ཕྱིར་ཕྱིར་ལྡོག་གི་ཉོན་མོངས་དགྲ་ཚུལ་དེ་དང་འདྲ་མ་ཡིན། ཉོན་མོངས་ཀྱི་དགྲ་དང་འཇིག་རྟེན་གྱི་དགྲ་གཉིས་དེ་ནི་འདྲ་གི་མིན་པས་དེ་ནི་དེ་དང་དགྲ་ཚུལ་དེ་མ་ཡིན། ཉོན་མོངས་དགྲ་ཚུལ་དེ་དང་འདྲ་མ་ཡིན་མི་མཚུངས་ཏེ། ཐ་མལ་པ་འཇིག་རྟེན་པའི་དགྲ་བོ་ལན་གཅིག་ཡུལ་ནས་ཕྱུང་ཡང་ནི། ཡུལ་གཞན་དག་ཏུ་གནས་ཤིང་དེར་ཡུལ་ཡོངས་སུ་བཟུང་ནས་ནུས་པ་བརྟས་ཏེ། ཡུལ་གཞན་དུ་དེ་བཟུང་ནས་ནུས་པ་བརྟས་ཤིང་སྟོབས་རྙེད་ནས། དེ་ནས་གནོད་ལན་འཇལ་བའི་ཕྱིར་དུ་ཕྱིར་ལྡོག་གི་ཕྱིར་ལྡོག་པ་དེ་འདྲ་ཡོང་གི་བས། ཐ་མལ་གྱི་དགྲ་བོ་ཡིན་ན་ཡུལ་འདི་ནས་བསྐྲད་ན་ཡང་རེ་ཞིག་ཡུལ་གཞན་ལ་ཕྱིན་ཡུལ་དེ་རུ་ཁོའི་དཔུང་རོགས་མང་པོ་བསྐོངས་ནས་དེ་འདྲ་གི་ཡུལ་བཟུང་ནས་ནུས་པ་བརྟས་ཟེར་ན་ནུས་པ་ཡར་གོང་འཕེལ་དུ་བཏང་ནས་སྟོབས་རྙེད་ནས་གནོད་ལན་འཇལ་བའི་ཆེད་དུ་ཕྱིར་ལྡོག་པ་ཡོང་གི་པའི་ཕྱིར་ལྡོག་པ་ཡོད་ན་ཡང་ཉོན་མོངས་པའི་དགྲ་ཚུལ་དེ་དང་འདྲ་བ་མ་ཡིན།

ཕྱིར་ལྡོག་པ་ཡང་མི་རིགས་པའི་ཕྱིར་རོ། ཉོན་མོངས་དང་རྩ་བ་ནས་སྤངས་འདུག་ན་སྤང་གྱི་མེད། ཐ་མལ་པའི་དགྲ་དེ་དེ་འདྲ་མིན་པས་དེ་གཉིས་འདྲ་གི་མིན་པས། གཉིས་པ། རྒྱུ་ཕྱིན་ཅི་ལོག་ལས་བྱུང་བས་བརྩོན་པ་བསྟེན་ན་སྤོང་ནུས་པ་ནི་ཁོའི་རྒྱུ་ཕྱིན་ཅི་ལོག་ལས་བྱུང་བ་དང་ཁོའི་རྐྱེན་གྱི་ཐབས་སྤངས་ན་བརྩོན་པ་བསྟེན་ན་སྤོང་ནུས་པ་ནི། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས། བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང། བློ་ཞན་བདག་ལ་བརྩོན་པ་མེད་པར་ཟད། ཉོན་མོངས་པ་ལན་གཅིག་རྩ་བ་ནས་ཕྱུང་ན་གནས་པའི་རྟེན་མེད་པའི་ཕྱིར། ཉོན་མོངས་པ། ཉོན་མོངས་པ། རྩ་བ་ཕྱིན་ཅི་ལོག་ལས་བྱུང་བས། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས། ལ་ལ་གོམས་པས་སྲ། ཉོན་མོངས་ཉོན་མོངས་ཟིན་ཁའི་ཡུལ། རྩ་བའི་ཚིག་འབྲས་བུ་རྒྱབ་བརྟུལ་རྩ་ནི། ཉོན་མོངས། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས་ཞེས་རྩ་བ་འགོག་དབང་དུ། ཉོན་མོངས་ལན་གཅིག་རྩ་བ་ནས་ཕྱུང་ན་གནས་པའི་རྟེན་མེད་ཅིང། ཉོན་མོངས་པ་ཉོན་མོངས་གཉིས་ཡོང་དབྱེ་བ་འོང། ཉོན་མོངས་རྩ་བ། ཕྱིན་ཅི་ལོག་ལས་བྱུང་བས་སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་མིག་གིས་ས་བོན་སྤང་བ་ལ་འབད་དེ་སྤངས་ཞེས་བདག། སྤངས་ཞེས་བདག་གི་ཡིད་ལས་བསལ་ནས། གང་དུ་འགྲོ་བར་འགྱུར། རྟེན་གང་དུ་གནས་ནས་ནུས་པ་རྙེད་པ་དང་བདག་ལ་གནོད་པ་བྱ་བའི་ཕྱིར་འོང་སྟེ། མི་རིགས་པའི་ཕྱིར་རོ། ཚེ་ཉོན་མོངས་ཏེ། བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང། ཚུར། རང་ལ་གནོད་པ། རྟེན་གང་དུ་ཡང་གནས་ནས་ནུས་པ་རྙེད་པ་དང་བདག་ལ་གནོད་པ་བྱ་བའི་ཕྱིར་འོང་སྟེ་འོང་བ་དེ་མི་རིགས་པ་བས་མི་རིགས་པའི་ཕྱིར་རོ། ཉོན་མོངས་ཀྱི་གནས་ཚུལ་དེ་འདྲ་ཅི་བས་དེ་ལྟར་ཡིན་ན་ཡང་བློ་ཞན་བདག་ལ། ལན་ཅིག་རྩ་བ་ནས་འདོན་པའི་བརྩོན་པ་མེད་པར་ཟད་པས། གནོད་པ་བྱེད་པ་ཡིན་ནོ། གང་དག་བློ་ཞན་བདག་ལ་བརྩོན་པ་མེད་པར་ཟད་པ་ཉོན་མོངས་ཀྱི་སྤངས་ན་ཐུགས་སུ་རྩ་བ་ནས་གཅིག་སྤངས་ན་ཚུགས་ཡོང་ཡས་མོ་དེ་འདྲ་ཅིག་འབད་དེ། བློ་ཞན་བདག་ལ་ས་ལས་རང་ཉིད་ལ་དེ་ལྟ་བུའི་དེ་ནི། དེ་ལྟར་ཡིན་ན་བློ་ཞན་བློ་ཞན་པ་བདག་ལ་ལན་ཅིག་རྩ་བ་ནས་འདོན་པའི་བརྩོན་པ་མེད་པར་ཟད་པས་དེ་ནི་ཉོན་མོངས་ཀྱིས་ཚུར་གནོད་པ་བྱེད་པ་གནོད་པ་བྱེད་པ་ཡིན་ནོ། གསུམ་པ། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་གང་ན་ཡང་མེད་ཅིང་སྤོང་རིགས་པ་ནི། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་གང་ན་ཡང་མེད་ཅིང་སྤོང་རིགས་པ་ནི། གལ་ཏེ་ཉོན་མོངས་རྣམས་ཀྱང་རང་གི་རྒྱུད་ལ་སྐྱེས་ཤིང། རང་བཞིན་གྱིས་ཉོན་མོངས་རྣམས་ནི་རང་གི་རྒྱུད་ལ་སྐྱེས་ཤིང། རང་བཞིན་གྱིས་གྲུབ་པས་ན་ཅིག་ཤོས་ཀྱང་སྤོང་མི་ནུས་སོ་ཞེ་ན། ཉོན་མོངས་རྣམས་ནི་རང་གི་རྒྱུད་རང་གི་རྒྱུད་ལས་སྐྱེས་ཤིང་ཉོན་མོངས་རྣམས་ནི་རང་གི་རྣམས་ཀྱང་རང་གི་རྒྱུད་ལས་སྐྱེས་ཤིང། ཉོན་མོངས་རང་བཞིན་གྱིས་གྲུབ་པ་བས་སོ། ཉོན་མོངས་རང་བཞིན་གྱིས་གྲུབ་པས་ན་གཅིག་ཀྱང་སྤོང་མི་ནུས་སོ་ཞེ་ན། ཉོན་མོངས་རང་བཞིན་གྱིས་གྲུབ་པ་བས་རྟགས་སྤང་ཐུབ་ཀྱི་མིན་པས་སྤོང་མི་ནུས་སོ་ཞེ་ན། སྤོང་མི་ནུས་སོ་ཞེ་ན་དག། དེ་རྩ་བ་དགག། དེ་དགག་པ་ལ་རྩ་བ།

ཟེར་བ། ཨ། ད་ནི་རྒྱུ་ལས་སྐྱེ་བ་ནི་འགག་མེད་རུང་རྒྱུད་ལས་སྐྱེ། ཨེ་ལ་དོ། གལ་ཏེ་ཉོན་མོངས་རྣམས་ཀྱང། རང་གི་རྒྱུད་ལས་སྐྱེས་ཤིང། རང་གི་རྒྱུ་ལས་སྐྱེས་ཤིང། རང་བཞིན་གྱིས་གྲུབ་པས་ན་གཅིག་ཀྱང་རང་གི་རྒྱུད་ལས་སྐྱེས་ཤིང། གལ་ཏེ་ཉོན་མོངས་རྣམས་ཀྱང་རང་གི་རྒྱུས་ལས་སྐྱེ་ཞིང། རྩ་བ་ནི། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་གང་ན་ཡང་མེད་ཅིང་སྤོང་རིགས་པ། རྩ་བ་ནས་ཕྱུང་ན་དེ་གནས་པའི་རྟེན་རང་གི་རྒྱུ་ལས་སྐྱེས་ཤིང། རང་རྒྱུད་ལས་སྐྱེ་ཞིང། ངོ་རྟགས་ཐོས་ན་རང་རྒྱུ་ལས་སྐྱེས་ཤིང་སེང་གེ་དེ་སྲས་ཀུན་དགའི་སྐུའི་སྲིད་པ་ཆེ།

སྤོང་མི་ནུས་སོ་ཞེ་ན། ས་དག་ནི་བ་རྩ་བ། ཉོན་མོངས་རྣམས་ནི་ཡུལ་ན་མི་གནས། དབང་ཚོགས་ལ་མིན་བར་ནའང་མིན། དེ་ལས་གཞན་ནའང་མིན་ན་དེ་དག་གར་གནས་འགྲོ་བ་ཀུན་གནོད་བྱེད། ཉོན་མོངས་བྱེད་རྩ་བ་ནི་ཚིག་གཉིས་པོ་དེ་ལ་ཡོད་པ་ཚིག་གཉིས་པོ་བྱེད་རྩ་བ་ཚིག་གཉིས་ལ་མི་འདུ། ཉོན་མོངས་པ་རྣམས་ནི་ཡུལ་ལ་སོགས་པའི་ཡུལ་ན་རང་བཞིན་གྱིས་མི་གནས་ཏེ། ཁོ་རང་ཉོན་མོངས་རང་བཞིན་གྱིས་གྲུབ་པ་ཡུལ་ཚེ་ཟ་ཉག་ཡེ་རུ་རང་རྒྱུ་ལས་སྐྱེས་རང་བཞིན་གྱིས་གྲུབ་པའི་ཕྱིར་བརྒྱ་སྤོང་ནུས་མི་དམན་པའི་ཟིན་ཁའི་དུས་ལ། དེ་མི་གནས་བཀག་དུས། ཉོན་མོངས་རྣམས་ནི་ཡུལ་ན་མི་གནས། ཉོན་མོངས་རྣམས་ནི་གཟུགས་ལ་སོགས་པའི་ཡུལ་ན་རང་བཞིན་གྱིས་མི་གནས་ཏེ། དེ་ལྟར་ན་དགྲ་བཅོམ་པ་རྣམས་ཀྱིས་ཀྱང་གཟུགས་མཐོང་བ་ལ་སོགས་པའི་ཚེ་ན། གཟུགས་མཐོང་བ་ལ་སོགས་པའི་ཚེ་ན། ཉོན་མོངས་སྐྱེ་བར་ཐལ་བའི་ཕྱིར་རོ། དེ་ལྟར་ན་དགྲ་བཅོམ་པ་རྣམས་ཀྱིས་ཉོན་མོངས་པ་རྣམས་ནི་ཉོན་མོངས་པ་ཉོན་པ་རྣམས་ནི་ས་གཟུགས་ལ་སོགས་པའི་ཡུལ་ན། གཟུགས་ལ་སོགས་པའི་ཡུལ་གང་ན། ཡུལ་ན་ཡོད་ཟེར་ན་གཟུགས་ལ་སོགས་པའི་ཡུལ་ན་རང་བཞིན་གྱིས་མི་གནས། གཟུགས་ལ་སོགས་པའི་ཡུལ་ན་ཉོན་མོངས་རང་བཞིན་གྱིས་གནས་པ་ཡིན་ན་དགྲ་བཅོམ་པ་རྣམས་ཀྱིས་ཀྱང་གཟུགས་མཐོང་བ་ལ་སོགས་པའི་ཚེ་ན་ཉོན་མོངས་སྐྱེ་བར་ཐལ། ཉོན་མོངས་ཀྱི་གཟུགས་ལ་རང་བཞིན་གྱིས་གནས་ཡོད་ཉོན་མོངས་སྤོང་བར་ཐལ། གཟུགས་མཐོང་བའི་ལྷ་གང་ཟག་དགྲ་བཅོམ་པ་རྣམས་ཀྱིས་ཀྱང་གཟུགས་མཐོང་བ་ལ་སོགས་པའི་ཚེ་ན་གང། ཉོན་མོངས་སྐྱེ་བར་ཐལ། ཉོན་མོངས། གཟུགས་ལ་རང་བཞིན་གྱིས་གནས་ཡོད་ན། དགྲ་བཅོམ་པའི་ཉོན་མོངས་སྐྱེ་བའི་ཚེ་ན་གང་ཟག། གཟུགས་མཐོང་བའི་ཚེ་ན་ཉོན་མོངས་སྐྱེ་བར་ཐལ། མིག་ལ་སོགས་པའི་དབང་པོའི་ཚོགས་པ་ལ་ཡང་དེ་ལྟར་གནས་པ་མ་ཡིན། ཉོན་མོངས་རང་བཞིན་གྱིས་གནས་པ་མ་ཡིན། གནས་ལུགས་ཀྱི་དོན་སེམས་པའི་ཚེ་མིག་ཡོད་ཀྱང་ཉོན་མོངས་མ་དམིགས་པའི་ཕྱིར་རོ། དབང་པོའི་ཚོགས་ལ་ཉོན་མོངས་རང་བཞིན་གྱིས་གནས་པ་མ་ཡིན་ཏེ་གནས་པ་ཡིན་ན་གནས་ལུགས་ཀྱི་དོན་སེམས་པའི་ཚེ་མིག་ཡོད་ན་ཡང་ཉོན་མོངས་མ་དམིགས་པའི་ཕྱིར་རོ། དེ་དག་གི་བར་ན་ཡང་གནས་པ་མ་ཡིན་ལ། དེ་ལས་གཞན་ན་ཡང། གནས་པ་མིན་ན། ལན་གཅིག་རྩ་བ་ནས་ཕྱུང་བ་དང་རང་བཞིན་གྱིས་གྲུབ་པ་རང་བཞིན་གྱིས་གྲུབ་པ་འདི་དག་གར་གནས་འགྲོ་བ་ལ་གནོད་པ་བྱེད་དེ་གང་དུ་ཡང་མི་གནས་པའི་ཕྱིར་རོ། ས་ཐ་ནི་བས་ན། ཡི་གེ་རྩ་བའི་ཚིག་ནི། ཉོན་མོངས་རྣམས་ནི་ཡུལ་ན་མི་གནས་དབང་ཚོགས་ལ་མིན་བར་ནའང་མིན། དེ་ལས་གཞན་ནའང་མིན་ན། འདི་དག་གར་གནས། འགྲོ་བ་ཀུན་གནོད་བྱེད། འདི་དག་འགྲོ་བ་ཀུན་ལ་གནོད་པ་བྱེད་ཐུབ་ཡོད་དེ་གད་མོ་བས་ཟེར་བ་དེ། ཐེག་ཆེན་འགོག་པའི་རིགས་པས་ཡིད་ཉན་ནས་ཉོན་མོངས་རང་བཞིན་གྱིས་ཡོད་བྱ་བ་ལ་ཉོན་མོངས་རང་བཞིན་གྱིས་མེད་པ་ཁོ་ན། ཡུལ་ན་ཡང་མི་གནས་དབང་པོའི་ཚོགས་ལ་ཡང་རང་བཞིན་གྱིས་མིན། དེ་དག་གི་བར་ན་ཡང་རང་བཞིན་གྱིས་མིན། དེ་ལས་གཞན་ན་ཡང་ཉོན་མོངས་རང་བཞིན་གྱིས་མེད་པས་མིན་ན་དེ་དག་གར་གནས་འགྲོ་བ་ཀུན་ལ་ཉོན་མོངས་དེ་གར་གནས་འགྲོ་བ་ཀུན་ལ་གནོད་བྱེད་ཡིན། ཨོ་དེ་གནོད་བྱེད་མིན་པས། ལན་ཅིག་གནོད་བྱེད་མིན་ན་ལན་གཅིག་རྩ་བ་ནས་ཕྱུང་བ་དང་རང་བཞིན་གྱིས་གྲུབ་པ་རང་བཞིན་གྱིས་གྲུབ་པ་འདི་དག

ལས། དེ་ལས་དེ་དག་བར་ནའང་འདི་ནི་འགྲེལ་པ་པ་དེ་དག་བར་ནའང་ཨ། ཨ། དེ་དག་བར་ནའང་གནས་པ་མིན་ལ། དེ་ལས། དེ་ལས་སི་ཅི་པའི་ཐ་དད་ཅིག་ལས་བ་མེད་ན་ཡང་ཅིག་མེད་ན་དེ་ལས། ཨ་ལས་གཉིས་ནུ་ག་བར་ནའང་མིན་ལ་དེ་ནི། མིན། ཨ། ལས་དེ་ལས་གང། གཞན་ན། ད་དེ་ལ་ཅིག་ལྷའོ། གནས་པ་མིན་ལ། མིན་ལ་བྱས། གནས་པ་མིན་ལ་དེ་ལས་གཞན། གཞན་ནའང་གནས་པ་མིན། འོ་དེ་བས་ད་ནི་འདི་དག་པ་ན། དེ་ལས་གཞན་ན་གང་ཟེར་ནོ། དེ་ལས་གཞན་ནའང། དེ་ལས་གང།

ཅི་སྟེ་གནོད་པ་བྱེད། ཅི་སྟེ་གནོད་པ་བྱེད། ཉོན་མོངས་དེ་ནི་རང་བཞིན་གྱིས་གྲུབ་པས་སྟོང་བཞིན་དུ། རང་བཞིན་གྱིས་གྲུབ་པར་སྣང་བ་སྒྱུ་མ་དང་འདྲ་བ། ཉོན་མོངས་དེ་རང་བཞིན་གྱིས་གྲུབ་པ་མིན་པས་སོ། ཉོན་མོངས་ཀྱི་རང་བཞིན་གྱིས་གྲུབ་པ་དེ་འདི་ནི་སྒྱུ་འདྲ་དེ་ཕྱིར་སྒྱུ་མ་དང་འདྲ་བ། ཉོན་མོངས་རང་བཞིན་གྱིས་གྲུབ་པས་སྟོང་བཞིན་དུ་རང་བཞིན་གྱིས་གྲུབ་པ་ལྟར་སྣང་བ་སྒྱུ་མ་དང་འདྲ་བ་དེའི་དུས། རང་བཞིན་གྱིས་གྲུབ་པས་རྩ་བ་ནས་སྤོང་མི་ནུས་སྙམ་དུ་སྙིང་ལ་འཇིགས་པ་སྤོངས་ལ། སྟོང་ཉིད་རྟོགས་པའི་ཤེས་རབ་སྐྱེས་ནས་ཉོན་མོངས་སྤངས་པའི་ཕྱིར་བརྩོན་པ་བསྟེན་པར་རིགས་ཀྱི། དེ་ལྟར་ནུས་བཞིན་དུ། དོན་མེད་པ་ཉིད་དུ་བདག་ལ། དམྱལ་བ་ལ་སོགས་པའི་ངན་སོང་རྣམས་སུ་ཅི་སྟེ་གནོད་པ་བྱེད་དུ་འཇུག་སྟེ་འཇུག་པར་མི་རིགས་སོ། ཟེར། ཨ་ནི། འདི་ནི་སྒྱུ་འདྲ་དུ་རྩ་བའི་ཚིག་འདི་ནི་སྒྱུ་འདྲ་དེའི་ཕྱིར་སྙིང་ལ་འཇིགས་སྤོངས་ཤེས་ཕྱིར་བརྩོན་པ་བསྟེན། འདི་རང་བཞིན་གྱིས་མ་གྲུབ་པས་སྒྱུ་མ་དང་འདྲ་བའི་ཉོན་མོངས་ཉོན་མོངས། སྒྱུ་མ་དང་འདྲ་བ་དེའི་དུས་རང་བཞིན་གྱིས་གྲུབ་པས་རྩ་བ་ནས་སྤོང་མི་ནུས་སྙམ་དུ་སྙིང་ལ་འཇིགས་པ་སྤོངས་ལ། མི་ནུས་སྙམ་དུ་སྙིང་ལ་འཇིགས་པ། སྙིང་ལ་འཇིགས་སྤོངས་ཤེས་ཕྱིར་བརྩོན་པ་བསྟེན། སྟོང་ཉིད་རྟོགས་པའི་ཤེས་རབ་བསྐྱེད་ནས་ཉོན་མོངས་སྤངས་པའི་ཕྱིར་དུ་བརྩོན་པ་བསྟེན་པར་རིགས་ཀྱི། དེ་ལྟར་ནུས་བཞིན་དུ་དོན་མེད་པ་ཉིད་དུ་བདག་ལ་དམྱལ་བ་ལ་སོགས་པའི་ངན་སོང་རྣམས་སུ་ཅི་སྟེ་གནོད་པ་བྱེད་དུ་འཇུག་འཇུག་པར་མི་རིགས་སོ། དོན་མེད་ཉིད་དུ་བདག་ལ་དམྱལ་སོགས་རྣམས་སུ་ཅི་སྟེ་གནོད་པ་བྱེད་པ་དེས་ཀྱང་ནུས་ཀྱི་མེད་དོ། སྔ་མ་རྣམས་ས་བོན་ཕྱུང་ན་གནས་དེ་དག་ཏུ་མི་གནས་པ་ལ་ཡང་བཤད་དོ། ཟེར། དེ་བཞིན་སྔ་མ་རྣམས་ཀྱི་ས་བོན་ཕྱུང་ན་གནས་དེ་དག་ཏུ་མི་གནས་པ་ལ་ཡང་བཤད་དོ། ཟེར་ཡག་གི་ཡུལ་ན་མི་གནས་དབང་པོ་ན་མི་གནས་ཟེར་མཁན་གྱི་དོན་རྫོགས་པ་སྔ་མའི་འགྲེལ་པ་ལ་དེ་འདྲ་བཤད་ཀྱི་ཡོད་མིན་འགྲོ་འོ་ཐུགས་ཤིན། གསུམ་པ་དོན་བསྡུ་བ་ནི། དེ་ལྟར་རྣམ་བསམས་ཇི་སྐད་བཤད་པ་ཡི་བསླབ་པ་བསྒྲུབ་པའི་ཆེད་དུ་འབད་པར་བྱ། སྨན་པའི་ངག་མ་མཉན་ན་སྨན་དག་གིས་བཅོས་དགོས་ནད་པ་སོས་པ་ག་ལ་ཡོད། བཅོས་དགོས་ནད་པ་སོས་པ། བཅོས་དགོས་ནད་པ་སོས་པ་ག་ལ་ཡོད། ནད་པ་སོས་པ་ག་ལ་ཡོད། གོང་དུ་བཤད་པ་དེ་ལྟར་རྣམ་པ་དུ་མར་བསམས་ལ། གོང་དུ་བཤད་པ་དེ་སྐད་དེ་རྣམ་པ་དུ་མར་བསམས་ལ། སྔར་ཇི་སྐད་བཤད་པའི་བྱང་ཆུབ་ཀྱི་སེམས་དང། བསླབ་པ་སྲུང་བའི་དོན་དུ། བསླབ་པ་སྲུང་བའི་ཆེད་དུ་སྟོན་པས། ཇི་ལྟར་གསུངས་པ་ལྟར་བག་ཡོད་བསྒོམ་པ་ལ་འབད་པར་འབད་པར་བྱ་སྟེ། སངས་རྒྱས་ཀྱིས་གསུངས་པ་ལྟར་བག་ཡོད་བསྒོམ་པ་ལ་གོང་དུ་བཤད་པའི་བག་ཡོད་བསྒོམ་པ་དེ་ལ་འབད་པ་བྱེད་ཤོག། ཇི་སྐད་བཤད་པའི་བྱང་ཆུབ་ཀྱི་སེམས། སེམས་དང་གཅིག་བྱས་བསླབ་པ་སྲུང་བའི་ཆེད་དུ་སྟོན་པས་ཇི་ལྟར་གསུངས་པ་ལ་བག་ཡོད་བསྒོམ་པ་ལ་འབད་པར་བྱ་སྟེ། བག་ཡོད་བསྒོམ་པ་ལ་འབད་པར་བྱ་སྟེ། གང་སར་ནུབ་པའི་དུས་མང་གང།

སྨན་དག་གིས་ངེས་པར་བཅོས་དགོས་པའི་ནད་པ་སོས་པ་ག་ལ་ཡོད་དེ་མི་སོས་པ་བཞིན་ནོ། ནད་པ་ཡིན་ན་སྨན་པའི་ངག་མ་ཉན་པར་ཏེ་སྨན་དག་གིས་ངེས་པར་བཅོས་དགོས་པའི་ནད་པ་སོས་པ་ག་ལ་ཡོད་དེ་མི་སོས་པ་བཞིན་ནོ། དཔེར་ན་སྨན་པ་ཆེན་པོ་སྟོན་པས་གསུངས་བཞིན་དུ།

ཚིགས་བཅད་ཨ་ཡི་བང་ཚིགས་བཅད་མ་བ་དེ་ཀ་རང་རྒྱུད་ཉེས་པའི་ཉོན་མོངས་དང་འདྲ་ཞང་བ་དེ་རང་བས་རང་རྒྱུད་ཉེས་པའི་ཉོན་མོངས་དང་བྲལ་ཨ། རང་རྒྱུད་ཉེས་པའི་རྙོག་པ་དང་བྲལ་ཞིང་དགེ་བ་མི་ཉམས་གོང་དུ་འཕེལ་བ་ནི་ངེས་པར་བག་ཡོད་བསྒོམ་ལ་རག་ལས་པས་མཁས་པས་རྟག་ཏུ་བག་དང་ལྡན་པར་བྱ། བའི་ཚིགས་སུ་བཅད་པའོ། བག་ཡོད་ཀྱི་མཚན་ཉིད་བར་ཆད་བྱུང་མིན་ན་རང་རྒྱུད་ལ་ཉེས་པའི་རྙོག་པ་ལྟར། སྒོ་གསུམ་གྱི་ཉེས་སྤྱོད་ལ་མི་གོས་པ་ཆོས་འབྱུང་དགེ་རྩ་གསུམ་བརྩོན་འགྲུས་དང་བཅས་པ་ལ་གནས་ནས་གང། ཁོ་ནས་ལྟ་རྒྱུ་མི་དང་དང་ལྡན་ནོ་བག་ཡོད་ཀྱི་མཚན་ཉིད།

བསྟན་སྐལ་ཅི་ག་བྱུང་མི་འདུག། བག་ཡོད་ཀྱི་མཚན་ཉིད་གོ། ཡ། ཁོག་ནས་འདྲ་ཡི་དུས་སུ་ནི་བག་ཡོད་ནི་གནས་ཆེན་འདིར་འཁྲུག་ནུབ་པ་བག་ཡོད་རྟག་ཏུ་བག་དང་ལྡན་པར་བྱིན་གྱིས་ད་ག་ས་ག་ལ་ཡོད་བག་ཡོད་ནི། ཡང་གཙང་ནས་སྐད་བྱུང་མི་འདུག་གསུམ་བྱུང་བརྩོན་འགྲུས་དགེ་བ་བཅུ་གཅིག་ནང་ལ་ཡོད་པ་བག་ཡོད་དབེན། ད་རྒྱལ་ཚབ་རིན་པོ་ཆེ་གི་ནི། ཚིག་ནི་རང་ལ་བྱམས་མས་རང་རྒྱུད་ཉེས་པའི་རྙོག་པ་དང་བྲལ་ཞིང་ཟེར་ཉེས་པའི་རྙོག་པ་དང་བྲལ་ཞིང་དགེ་བ་མི་ཉམས་གོང་དུ་འཕེལ་བ་ནི་ངེས་པར་བག་ཡོད་སྒོམ་ལ་རག་ལས་པས། བག་ཡོད་ཟེར་རྒྱུ་གཙོ་བོ་ཉེས་པའི་རྙོག་པས་མ་གོས་པ་དགེ་བ་གོང་འཕེལ་དུ་འཕེལ་བར་བྱེད་པའི་སེམས་བྱུང་གཅིག་ལ་ད་བག་ཡོད་ཟེར་དུས་མེད་དོ་བསམ་པ་བཞིན་ནོ། མཁས་པས་རྟག་ཏུ་བག་དང་ལྡན་པར་བྱ། བསྡུ་བའི་ཚིགས་སུ་བཅད་པ་ལ་བསྡུ་བའི་ཚིགས་སུ་བཅད་པའོ། ས་ཡ་ནི་ལས།

ཚུལ་ཁྲིམས། ཚུལ་ཁྲིམས་ཀྱི་ཕར་ཕྱིན་བསྟན་པ་ཡིན་ཡང་ཚུལ་ཁྲིམས་ཀྱི་ཉམས་ལེན། སྤྱིའི་དོན་དང་ཡན་ལག་གི་དོན་དང་པོ་ནི། སྤྱིའི་རྣམ་གཞག་ལ་གསུམ་ཟ། སེམས་བསྐྱེད་ནས་བསླབ་པ་ལ་སློབ་དགོས་པའི་རྒྱུ་མཚན། ཐབས་ཤེས་རེ་རེ་ལ་བསླབ་པས་སངས་རྒྱས་མི་འགྲུབ་པར་བསྟན་པ།

དང་པོ་སེམས་བསྐྱེད་ནས་བསླབ་པ་ལ་སློབ་དགོས་པའི་རྒྱུ་མཚན་ནི་ཟ་སྨོན་སེམས་ཙམ་བསྐྱེད་པ་ཡང་ཕན་ཡོན་ཆེ་མོད་ཀྱང། བསླབ་པ་ལ་སྒྲུབ་པ་སྙིང་པོར་མ་བྱས་ན་འཚང་རྒྱ་བ་སངས་རྒྱ་བ་མི་སྲིད་པས། སྤྱོད་པ་ལ་བསླབ་པར་བྱ་སྟེ་ཏིང་ངེ་འཛིན་གྱི་རྒྱལ་པོ་ལས། དེ་བས་ན་སྒྲུབ་པ་སྙིང་པོར་བྱའོ་དེ་ཅིའི་ཕྱིར་ཞེ་ན། གཞོན་ནུ། སྒྲུབ་པ་སྙིང་པོར་བྱེད་པ་ལ་བླ་ན་མེད་པར་ཡང་དག་པར་རྫོགས་པའི་བྱང་ཆུབ་རྙེད་དཀའ་བ་མ་ཡིན་པའི་ཕྱིར་རོ་ཞེས་དང། སྒོམ་རིམ་དང་པོ་ལས་ཀྱང་དེ་ལྟར་སེམས་བསྐྱེད་པའི་བྱང་ཆུབ་སེམས་དཔའ་བདག། དུལ་བར་གནས། གཞན།

བདག་མ་དུལ་བར་གཞན་མི་འདུལ་བར་ཤེས་ནས་བདག་ཉིད་སྦྱིན་པ་ལ་སོགས་པས་སྦྱིན་པ་ལ་སོགས་པའི་སྒྲུབ་པ་ལ་སྦྱིན་སྦྱིན་པ་ལ་སོགས་པའི་སྒྲུབ་པ་ལ་རབ་ཏུ་སྦྱོར་རོ། སྒྲུབ་པ་མེད་པར་བྱང་ཆུབ་མི་འཐོབ་བོ་ཞེས་གསུངས་སོ།

རེ་རེ་རེ་རེ་བ་ལ་བསླབས་པས་སངས་རྒྱས་མི་འགྲུབ་པར་བསྟན་པ་ནི། རེ་རེ་ལ་བསླབས་པས་སངས་རྒྱས་མི་འགྲུབ་པར་བསྟན་པ་ནི། སངས་རྒྱས་མི་འགྲུབ་པར་བསྟན་པ་ནི་སངས་རྒྱས་སྒྲུབ་པའི་ཐབས་ལ་འཇུག་པ་དེ་ཡང་ཐབས་མ་ནོར་བ་ཞིག་དགོས། ནོར་བའི་ལམ་ལ་ཇི་ཙམ་འབད་ཀྱང་འདོད་པའི་འབྲས་བུ་མི་འགྲུབ་པའི་ཕྱིར་རོ། མ་ནོར་ཟིན་ཀྱང། ཆ་མ་ཚང་ན་འབྲས་བུ་མི་འབྱུང་བས་ཚང་ལ་མ་ནོར་བར་བསླབ་པར་བྱའོ། ད་ཚང་ལ་མ་ནོར་བ། དེ་འདྲ་ཞིག་ལ་ཚང་ལ་མ་ནོར་བ་ཞེས་པའི་བསླབ་དགོས་པས་བསླབ་པ། ཚང་ལ་མ་ནོར་བ་ཚང་ལ་མ་ནོར་བ་དེ་གང་ཞེ་ན་རྣམ་སྣང་མངོན་བྱང་ལས། གསང་བ་པའི་བདག་པོ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་ནི་སྙིང་རྗེའི་རྩ་བ་ལས་བྱུང་བ་ཡིན།

རྒྱུ་ལས་བྱུང་བ་ཡིན། ཐབས་ཀྱིས་མཐར་ཕྱིན་པ་ཡིན་ནོ་ཞེས་གསུངས་པ་ལྟར་ཡོད་ཀྱི་བྱང་ཆུབ་ཀྱི་སེམས་ནི་ལས་དོན་དམ་བྱང་ཆུབ་ཀྱི་སེམས་དང་ཀུན་རྫོབ་ཀྱི་བྱང་ཆུབ་སེམས་གཉིས་ཆར་སྦྱར་ནོ། ག་འདི་མ་བྱུང་ན་དེ་ནས་ཤེས་རབ་ཀྱི་དོན་མ་སོང། ཐབས་ཤེས་གཉིས་ཀ་དགོས་གསུངས་ད་ནི་དོན་དམ་བྱང་ཆུབ་ཀྱི་སེམས་ནི་ལས་དོན་དམ་བྱང་ཆུབ་ཀྱི་སེམས་བཟུང་ན་དེ་ནི་ཐབས་ཤེས་གཉིས་ཀ་ཚང་སོང། ཞེས་གསུངས་པ་ལྟར་སྙིང་རྗེ་ཆེན་པོ་དང་ཀུན་རྫོབ་དང་དོན་དམ་པའི་བྱང་ཆུབ་ཀྱི་སེམས་གཉིས་དང། ཐབས་སྦྱིན་པ་ལ་སོགས་པའི་ཕར་ཕྱིན་ཡིན་ནོ། ས་བཅད་དེ། ས་བཅད་གཉིས་པ་བུ་ཆེན། གསུམ་པ་བསླབ་པ་ལ་སློབ་པའི་རིམ་པ་བཤད་པ་ནི་སྤྱིའི་དོན་གོ། བསླབ་པ་ལ་སློབ་པའི་རིམ་པ་བཤད་པ་ནི་གཉིས་པ་ནི་ཡིན་གྱི་མིན་གྱི་གང་དེ་གོ། ཐབས་ཤེས་གཉིས་ཀ་ཆོས་དང་ནི། ཤེས་རབ་ཀྱི་ནི་རིགས་དང་པོ་ཆུང་མ་དང་ནི་བྱང་ཆུབ་ཀྱི་སེམས་གསུངས་པས་ནི་དོན་དམ་བྱང་ཆུབ་ཀྱི་སེམས་དང་གཉིས་ཆར་གསུངས་གོ། ཐུགས་སུ་ཆེ་ད་གསུམ་པ་བསླབ་པ་ལ་སློབ་པའི་རིམ་པ་ནི། བསླབ་པ་ལ་སློབ་པའི་རིམ་པ་ནི་སྨོན་སེམས་བཟུང་ནས་བསླབ་པ་ལ་སློབ་འདོད་སྦྱངས་ཏེ། ཅི་སྟང་གིས་བསླབ་པ་ལ་ངོ་རྟགས་བྱ་བ་ཡིན་ནོ་ཨ་ལས་སྨོན་སེམས་དེ་སྔོན་ལ་སོང། དེ་ནས་བསླབ་པ་ལ་སློབ་འདོད་ག་འདི་སྦྱངས། སློབ་འདོད་སྦྱངས་ནས་དེའི་རྗེས་སུ་རྒྱལ་སྲས་ཀྱི་སྡོམ་པ་ལ་ད་སློབ་འདོད་བྱུང་ནས་བདག་བསླབ་པ་དེ་འདི་ལ་བསླབ་ཐུབ་བསམ་པའི་བསམ་པས་རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བསླབ་ཐུབ་བསམ་པའི་བསམ་པས་ད་ནི་སེམས་གདེང་ཐོབ་པ་དང་འོ་ད་དེ་འདྲ་བྱུང་ན་གཞི་ནས་དེ་ནས་འཇུག་པ་བྱང་ཆུབ་ཀྱི་སེམས་དེའི་རྗེས་སུ་རྒྱལ་སྲས་ཀྱི་སྡོམ་པ་བཟུང་བར་བྱ་ལ། དེ་ནས་བསླབ་པ་ལ་ཚུལ་བཞིན་དུ་བསླབ་པར་བྱའོ། བསླབ་པའི་རིགས་བསྡུ་ན། བྱང་ཆུབ་སེམས་དཔའི་བསླབ་པའི་རིགས་བསྡུ་ན་དུས་རྒྱུན་མི་དགེ་མི་རངས་པའི་བསླབ་པའི་རིགས་བསྡུ་ན་མདོ་སྡེ་རྒྱན་ལས་བཤད་པ་ལྟར་ཕར་ཕྱིན་དྲུག་ཏུ་འདུས་ཏེ། ཕར་ཕྱིན་དྲུག་གི་མི་འདའ་དག་དེ་ནི། མང་གི་སྤྲོས་པ་ཡོད་པ་དུས་རྒྱུན་མི་རང་ལ་བྱས་སོ་ན་རིགས་པ་མང་གི་རང་འདའ་མོ་ཡིན་པས་ད་མདོ་སྡེ་རྒྱན་པའི་གསུང་ཚུལ་སྐོར་བྱས་སོ་ན་ཕར་ཕྱིན་དྲུག་ཏུ་འདུས་པ་ཡིན་ཏེ། མངོན་མཐོ་ལ་ལྟོས་པ་དང་དོན་གཉིས་སྒྲུབ་པ་ལ་ལྟོས་པ་དང་གཞན་དོན་རྣམ་པ་ཐམས་ཅད་དུ་གཞན་དོན་རྣམ་པ་ཐམས་ཅད་པ་རྫོགས་པར་སྒྲུབ་པ་དང་ཐེག་པ་ཆེན་པོ་ཐམས་ཅད་བསྡུས་པ་དང། ལམ་མམ་ཐབས་ཀྱི་རྣམ་པ་ཐམས་ཅད་བསྡུས་པའི་དབང་དུ། ཐམས་ཅད་པའི་དབང་དུ་མཛད་པ་དང། བསླབ་པ་གསུམ་ལ་ལྟོས་ནས་ཕར་ཕྱིན་དྲུག་ཏུ་གྲངས་ངེས་པའོ།

མོན་གྷོ་གྲངས་ངེས་སྒོ་སྲུང་ཙམ་མམ་པ་ཏྲེ་བོ་སྲུང་མི་འདུག་བ་ལང་ཐམས་ཅད་བྱས་བསླབ་པ་གསུམ་ལ་ལྟོས་ནས་ཕར་ཕྱིན་དྲུག་ཏུ་གྲངས་ངེས་པའོ། ད་དེ་དག་ལ་ཕར་ཕྱིན་དྲུག་གི་རྒྱུ་དང་སོགས་པ་རྒྱུ་དང་ངོ་བོ་དང་དབྱེ་བ་དང་མིང་དོན་དང་འབྲས་བུའོ། སོ་ཐར་འཁོར་དུས་དབྱེ་བ་དང་རྒྱུ་དང་མིང་དོན་དང་མང་པོ་ཡོད་པ་དེ་ནས་མ་གྲགས་སྒམ་ཀུ་ཚོད་ཙམ་ནས་བྱས་ཡོད་པ། དང་པོ་ཕར་ཕྱིན་དྲུག་གི་རྒྱུ་ནི་ཡིན་ས་ཕར་ཕྱིན་དྲུག་ཐེག་པ་ཆེན་པོའི་རིགས་ཁྱད་པར་ཅན་དང་བདག་རྐྱེན་དགེ་བའི་བཤེས་གཉེན་ལ་བརྟེན་ནས་ཐེག་པ་ཆེན་པོའི་སྡེ་སྣོད་རྒྱ་ཆེན་པོ་ལ་དམིགས་ཤིང་ཤེས་རབ་དང། སྙིང་རྗེས་ཟིན་པའི་བྱང་ཆུབ་ཀྱི་སེམས་སོ། གཉིས་པ་ངོ་བོ་ནི་ས་སྦྱིན་སོགས་སོ་སོའི་ངོ་བོ་ནི། སྦྱིན་པའི་ངོ་བོ་ནི་གཏོང་བའི་སེམས་པ། དགེ་བ་དང་དེས་ཀུན་ནས་བསླངས་པའི་ལུས་ངག་གི་ལས་སོ། སྦྱིན་པའི་ངོ་བོ་ཁོ་ཐག་དེ་འདྲ་ཞིག། སྦྱིན་པའི་ངོ་བོ་ནི་གཏོང་བའི་སེམས་པ། དགེ་བ་དང་དེས་ཀུན་ནས་བསླངས་པའི་ལུས་ངག་གི་ལས། སྦྱིན་པའི་ངོ་བོ་ཚུལ་ཁྲིམས་ནི་གཞན་གནོད་གཞི་བཅས་དང་རང་ཉིད། འབའ་ཞིག་གི་ཆེད་དུ་ཐར་པ་དོན་གཉེར་སྤོང་བའི་སེམས་པས་བསྡུས་པའོ། ཚུལ་ཁྲིམས་ཀྱི་ངོ་བོ་དེ་འདྲ་ཞིག། བཟོད་པ་ནི་གནོད་པ་བྱེད་པ་དང་སྡུག་བསྔལ་བྱུང་བས་མི་རྫི་བར་སེམས་རྣལ་དུ་གནས་པ་དང། ཆོས་ལ་མོས་པ་ཤིན་ཏུ་བརྟན་པའོ། བཟོད་པའི་ངོ་བོ་དེ་འདྲ་ཞིག། བརྩོན་འགྲུས་ནི་དགེ་བ་བསྡུ་བ་དང་སེམས་ཅན་གྱི་དོན་བྱ་བའི་ཕྱིར་དུ་སེམས་མངོན་པར་སྤྲོ་བ་དང་དེས་བསླངས་པའི་སྒོ་གསུམ་གྱི་སྒོ་གསུམ་གྱི་ལས་གཡོ་བའོ། བརྩོན་འགྲུས་དུག་གསུམ་བསམ་གཏན་ནི་སེམས། རྩེ་གཅིག་པའི་དམིགས་པ

ད་དམིགས་པ་གཅིག་ལས་འོང་ན་དམིགས་པ་གཅིག་ལས་རྩེ་གཅིག་ཏུ་གནས་པ་དེ་ལ་དེ་ནི་བསམ་གཏན་ཟེར་གྱི་རེད་ཟེར་དེ་དམིགས་པ་དང་རྩེ་དོན་གཅིག་བྱས་དེ་ནི་ཁོ་མ་ནི་འོག་མ་བ་མིན་ན་ག་དུས་བསམ་གཏན་ནི་སེམས་དགེ་བའི་དམིགས་པ་གང་རུང་གཅིག་ལ་རྩེ་གཅིག་ཏུ་གནས་པ་དེ་ནི་རང་ནུབ་ག་དུས་སྙོམས་འཇུག་དགེ་བ་རྩེ་གཅིག་པ་འཇུག་པའི་རྩ་བ་གང་ཟེར་མཛོད་རྩ་བ་ལའང་དོན་གནས་རྒྱབ་ཐེན་ཁོ་བོ་དོན་དག་འུ་ནི་རུ་དམིགས་པ་དང་རྩེ་གཅིག་པ་རྩེ་གཅིག་དོན་གཅིག་མིང་གི་རྣམ་གྲངས་ཡིན་ཆོག་པ་ད་འུ་རེ་འོག་དོན་དག་བརྒྱད་ཁྱུ་གསུམ་མི་ནག་ནུབ་བར་བསམ་གཏན་ནི་སེམས་དགེ་བའི་དམིགས་པ་གང་རུང་གཅིག་ལ་སོང། དགེ་བའི་དམིགས་པ་གང་རུང་གཅིག་ལ་རྩེ་གཅིག་ཏུ་གནས་པ་སོང་དེ་ལས་བསམ་གཏན་སུ་ཞུགས་པས་སོ། ཤེས་རབ་ནི་དོན་དམ་པའམ་ཀུན་རྫོབ་པ་ལ་དམིགས་ཤིང། བརྟག་པའི་དངོས་པོ་ལ་ཆོས་རབ་ཏུ་རྣམ་པར་འབྱེད་པའོ། ད་ཤེས་རབ་ཀྱི་ངོ་བོ། རྡོ་རྗེའི་འབྲུ་གུ་སྐྱུག་གུ་མྱ་ངན་མི་རུ་དུ་རྡུལ་བྱུང་འཛིན་བྱས། འདི་འདི་རས་བྱུང་ངོ་ལ་འཛིན་ཡན་བྱས། ངོ་བོ་གུ་དུས་རྡུལ་བྱུང་འཛིན་དེ་འདྲ་ཅི་བྱས། ད་དབྱེ་བ་ནི་གསུམ་པ་དབྱེ་བ་ནི། སྦྱིན་པ་ལ་ཆོས་ཀྱི་སྦྱིན་པ་ཟང་ཟིང་གི་སྦྱིན་པ་མི་འཇིགས་པའི་སྦྱིན་པ་གསུམ་མོ། ཆོས་ཀྱི་སྦྱིན་པ་ཧ་གོ་ཆེ་ཟང་ཟིང་སྦྱིན་པ་ཡང་ཧ་གོ་ར་ཆེ་མི་འཇིགས་པའི་སྦྱིན་པ་ལ་གང་བཞག་ཡོད་པ། མི་འཇིགས་པའི་སྦྱིན་པ་ཨ།

ཚུལ་ཁྲིམས་ལ་སྡོམ་པའི་ཚུལ་ཁྲིམས་དགེ་བ་ཆོས་སྡུད་པ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་གསུམ་མོ། སྡོམ་པའི་ཚུལ་ཁྲིམས་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་དང་ནན་ཏུའི་དོན་དག་འདི་ཡང། ཨ་ཏྲེ་ཧྲེ་ནས་ཕར་ཕྱིན་པས་བཤད་ཚར་བས་འདི་ལྟར་བརྗོད་ཚར་ཡོད་ཀྱི། བཟོད་པ་ལ་གཞན་གྱིས་གནོད་པ་བྱས་པ་ལ་ཇི་མི་སྙམ་པ་དང་རང་རྒྱུད་ལ་སྡུག་བསྔལ་བྱུང་བ་དང་དུ་ལེན་པ་དང། ཆོས་ལ་ངེས་སེམས་ཀྱི་བཟོད་པའོ་བཟོད་པ་དེ་ལས་གསུམ་ཡོད། བརྩོན་འགྲུས་ལ་གོ་ཆའི་བརྩོན་འགྲུས་དགེ་བ་ཆོས་སྡུད་པ་དང་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དང་བརྩོན་འགྲུས་དང་གསུམ་མོ། བསམ་གཏན་ལ་ཚེ་འདི་ལ་ལུས་སེམས་བདེ་བར་གནས་པར་བྱེད་པ་དང་ཡོན་ཏན་མངོན་པར་སྒྲུབ་པ་དང་སེམས་ཀྱི་དོན་བྱེད་པའི་བསམ་གཏན། ཤེས་རབ་ལ་དོན་དམ་རྟོགས་པ་དང་ཀུན་རྫོབ་རྟོགས་པ་དང་སེམས་ཅན་གྱི་དོན་བྱ་བར་རྟོགས་པའི་ཤེས་རབ་གསུམ། ཤེས་རབ་ཀྱི་དབྱེ་བ་དེ་ཚོ་དང་མཚན་གཞི་དེ་ཚོ་རེ་རེ་ནས་ཕར་ཕྱིན་ལས་ཡུན་བརྒལ་དགོས། གྲུབ་བྱེད་ད་ཕར་ཕྱིན་དྲུག་གི་མིང་དོན་ནི་སྤྱིར་མིང་དོན་ནི། དཱ་ན་ཞེས་བྱ་བ། དཱ་ན་ཞེས་བྱ་བ་དབུལ་བ་འདོར་བར་བྱེད་པས་སྦྱིན་པའོ། དཱ་ན་ཟེར་དུས་ཙ་ན་སྦྱིན་པའི་སྐད་དོད་གོ་ལ། དབུལ་བ་འདོར་བར་བྱེད་པས་སྦྱིན་པ་སྦྱིན་པའི་མིང་དོན། ཚུལ་ཁྲིམས་ལ་ཤི་ལ་བས་ད་ཤི་ལ་ཚུལ་ཁྲིམས་ཤི་ལ་དེའི་ཧྲུལ་དེར་གྱུར་ཅིག་བས་དེ་ཅིག་གུས་ཀྱིས་བས་ཚེག་ཅིག་ཤི་ལ་ཞེས་པའི་སྒྲ་ལས་ཉོན་མོངས་པའི་ཚ་གདུང་བསིལ་བར་བྱེད་པས་ན་ཚུལ་ཁྲིམས། ཚུལ་ཁྲིམས་ཉེས་སྤྱོད་དྲི་མ་འཁྲུད་པའི་ཆུ། ཉོན་མོངས་ཚ་གདུང་སེལ་བའི་ཟླ་བའི་འོད།

ཚུལ་ཁྲིམས་ལ་ངེས་ཚིག་དགོས་ལ། དེ་ལས། གང། ཉོན་མོངས་ཚ་གདུང་སེལ་བའི་གྲོགས། དེ་ལས་བསིལ་བ་བསིལ་བ། ཤི་ལ་ཞེས་པའི་སྒྲ་ལས་ཉོན་མོངས་པའི་ཚ་གདུང་སེལ་བར་བྱེད་པའི། ཚུལ་ཁྲིམས་ཚ་གདུང། དེ་ལས། དེ་བཞིན་དུ་ངེས་ཚིག་གི་སྒོ་ནས། ཁྲོ་བ་བཟོད་པས་བཟོད་པ་བཟོད་པ་ལ།

ཤེས་རབ་ནི་དོན་དམ་པ་ཤེས་པས་ན་ཤེས་རབ། ཤེས་རབ་ནི་དོན་དམ་པ་ཤེས་པས་ན་ཤེས་རབ། ལྔ་པ་འབྲས་བུ་ནི་ས་དང། ལྔ་པ་འབྲས་བུ་འོན་པའི་ས་དེ་ངེས་ཚིག་ངེས་ཚིག་དྲུག་ཆ་དོན་བཟང་ཨ། ངེས་ཚིག་དཱ་ན་སྦྱིན་པའི་ངེས་ཚིག་ཚུལ་ཁྲིམས་ཀྱི་ངེས་ཚིག།

ཚིག་ཙམ་མ་ཡིན་པར་དོན་ཉམས་སུ་བླང་དགོས་པས་མཇུག་བསྡུ་ད་བྱས་པའོ། ས་བཅད་གཉིས། དང་པོ་ཉམས་སུ་ལེན་ཚུལ་རྒྱས་པར་བཤད་པ་ལ་དང་པོ་ཉམས་སུ་ལེན་ཚུལ་རྒྱས་པར་བཤད་པ་ལ་བཞི། བསླབ་པ་བསྲུང་བའི་ཐབས་སེམས་བསྲུང། བསླབ་པ་བསྲུང་བའི་ཐབས་སེམས་བསྲུང་བ། སེམས་བསྲུང་བའི་ཐབས་དྲན་པ་དང་ཤེས་བཞིན་བསྲུང་བ། དྲན་པ་དང་ཤེས་བཞིན་གྱིས་སེམས་བསྲུངས་ནས་སྤྱོད་པ་ལ་བསླབ་པའི་ཚུལ། བསླབ་པ་ཕུན་སུམ་ཚོགས་པའི་ཡན་ལག་གོ། ད་ལྟ་ས་བཅད་གོ། དེ་ནས་མ་ས་བཅད་བཞི་བྱུང་སོང། ད་ནི་མ་ས་བཅད་བཞི་བྱེད།

སེམས་ལྷུང་དགོས་པ་མདོར་བསྟན་པ། སེམས་ཉམས་པའི་ཉེས་པ། སེམས་བསྲུང་བའི་ཕན་ཡོན་གསུམ། ད་སེམས། སེམས་བསྲུང་དགོས་པ་མདོར་བསྟན་པ་ནི་སེམས་བསྲུང་དགོས་པ་མདོར་བསྟན་པ་ནི། ད། གང་ཟག་ལེའུ། ལེའུ་ལྔ་པའི་ལེའུ་ལྔ་པའི་ཚིག་གོ་ཐ་དང་པོ་གནས་པའི་བསླབ་པ་བསྲུང་བར་འདོད་པ་ཡིས་རབ་ཏུ་བསྒྲིམས་ནས་སེམས་བསྲུང་སྟེ། སེམས་འདི་བསྲུང་བར་མ་བྱས་ན་བསླབ་པ་བསྲུང་བར་ཡོང་མི་ནུས་སོ། ལྟ་བའི་ལེའུ་ལྔ་པའི་ཚིག་དང་པོ་གོ་གནས་པའི་བསླབ་པ་བསྲུང་བར་བསླབ་པ་བསྲུང་བར་འདོད་པ་ཡིས་རབ་ཏུ་བསྒྲིམས་ནས་སེམས་བསྲུང་སྟེ། སེམས་འདི་བསྲུང་བར་མ་བྱས་ན་བསླབ་པ་བསྲུང་བར་ཡོང་མི་ནུས། སྦྱིན་སོགས་ཀྱི་བསླབ་པ་མ་ཉམས་པར་བསྲུང་བར་འདོད་པ་ཡིས་རབ་ཏུ་བསྒྲིམས་ནས་སེམས་ཕྱིན་ཅི་ལོག་གི་ཡུལ་ལ་གཡོ་བ་བསྲུང་བར་བྱ་སྟེ། སེམས་འདི་གཡེང་བར་གཡེང་བ། བསྲུང་བར་མ་བྱས་ན་བསླབ་པ་ལྷུང་བ། ཡོང་ཡེ་མི་ནུས་པའི་ཕྱིར་རོ། རྩ་བ་ནས་ཡོང་གི་མེད་པས་བསླབ་པ་བསྲུང་བ་འདི་ཡོང་ཡེ་མི་ནུས་པའི་ཕྱིར་རོ། ཨོ་དེ་མདོར་བསྟན་དགོས་པ་ཨ་མདོར་བསྟན་ཟེར་བ། སེམས་བསྲུང་བ་ཨ་སེམས་བསྲུང་དགོས་པ་མདོར་བསྟན་པ་མདོར་བསྟན་པའི་ཚིག་གོ་ད་དེ་བས། མདོར་བསྟན་པ། གཉིས་པ་སེམས་ཉམས་པའི་ཉེས་པ་ནི། སེམས་ཉམས་པའི་ཉེས་པ་ནི། སེམས་ཀྱི་གླང་པོ་ཡན་བཏང་བས་མནར་མེད་གནོད་པ་བྱེད་པ་ལྟར། མནར་མེད་གནོད་པ་བྱེད་པ་ལྟར། གླང་ཆེན་མ་ཐུལ་སྨྱོན་པ་ཡིས། འདི་ན་དེ་འདྲའི་གནོད་མི་བྱེད། སེམས་ཀྱི་གླང་པོ་ལ་ཡུལ་ཕྱིན་ཅི་ལོག་ལ་ཡན་པར་བཏང་བས། ཡན་པར་བཏང་བས་མནར་མེད་ཀྱི། བཏང་བས་མནར་མེད་ཀྱི་གནོད་པ་བྱེད་པ་ལྟར། ཐ་མལ་པའི་གླང་ཆེན་མ་ཐུལ་བ་དང་མྱོས་པ་ཡིས་འཇིག་རྟེན་འདི་ན། དེ་འདྲའི་གནོད་པ་མི་བྱེད་པས། སེམས་བསྲུང་བ་ལ་འབད་པར་བྱའོ། ཡུལ་ལ་ཐུག་གི་མེད་པས་ག་འདྲས་བྱས་སོ། སེམས་ཀྱི་གླང་པོ་ཡུལ་ཕྱིན་ཅི་ལོག་ལ་ཡན་པར་བཏང་བས། མནར་མེད་ཀྱི་གནོད་པ་བྱེད་པ་ལྟར་ཟེར་བ་རེད། མནར་མེད་དམྱལ་བ་མནར་མེད་ལ་སྐྱེ་བའི་གནོད་པ་བྱེད་པ་ལྟར། ཐ་མལ་པའི་གླང་ཆེན་མ་ཐུལ་བ་དང་སྨྱོན་པ་ཡིས། འཇིག་རྟེན་འདི་ན། དེ་འདྲའི་གནོད་པ་མི་བྱེད་པས་སེམས་བསྲུང་བ་ལ་འབད་པར་བྱའོ། རྩ་བའི་ཚིག་དེ་སེམས་ཀྱི་གླང་པོ་ཡན་བཏང་བས་མནར་མེད་གནོད་པ་བྱེད་པ་ལྟར་ཡན་བཏང་ན་མནར་མེད་གནོད་པ་བྱེད་པ་ལྟར། དེ་ནི་འཇིག་རྟེན་འདི་གླང་ཆེན་མ་ཐུལ་བ་དང་སྨྱོན་པ་ཡིས་འཇིག་རྟེན་འདི་ན་དེ་འདྲའི་གནོད་པ་བྱེད་ཐུབ་ཀྱི་མེད་པས་གཟུགས་པོ་འདི་ཁོས་མནར་མེད་ལ་རྒྱག་ཐུབ་ཀྱི་མེད། གླང་ཆེན་མ་ཐུལ་བ་དང་གླང་ཆེན་སྨྱོན་པ་དང་ཕྲད་ན་ཡང་ཁོས་ད་དེ་ག་ལ་ཡོད་དེ་གླང་ཆེན་དང་ཕྲད་པ་འགའ་ཡིས་གམ་པ་མ་འདོད་པ་ཚོས་ཆོས་དྲག་པོའི་མདོ་ལས་མི་དང། མྱོས་པ་ཡིས་འཇིག་རྟེན་འདི་ན། དེ་འདྲའི་གནོད་པ་མི་བྱེད་པས་སེམས་སྲུང་བ་ལ་འབད་པར་བྱའོ། གསུམ་པ་སེམས་སྲུང་བའི་ཕན་ཡོན་ལ་གཉིས་སེམས་སྲུང་བའི་ཕན་ཡོན་དེ་ལ་མདོར་བསྟན་རྒྱས་བཤད་གཉིས་མདོར་བསྟན་པ་ནི། ཀུན་ནས་དྲན་པའི་ཐག་པ་ཡིས་སེམས་ཀྱི་གླང་པོ་དམ་བཏགས་ན། འཇིགས་པ་ཐམས་ཅད་མེད་འགྱུར་ཞིང། དགེ་བ་ཐམས་ཅད་ལག་ཏུ་འོང། སེམས་སྲུང་བའི་ཕན་ཡོན་མདོར་བསྟན་དགོངས། སྒོ་གསུམ་ཀུན་ནས་དྲན་པའི་སྒོ་གསུམ་ཀུན་ནས་དྲན་པའི་ཐག་པ་ཡིས་སེམས་ཀྱི་གླང་སེམས་ཀྱི་སེམས་ཀྱི་གླང་པོའི་དཔེ་ལ་བྱའོ། གླང་པོའི་གཟུགས་ལ་བསྐུལ་བ་ཟེར་ནས་གླང་པོའི་དཔེ་ལ་སྦྱར་ནས་ད། སྒོ་གསུམ་དྲན་པའི་ཐག་པ་ཡིས་སེམས་ཀྱི་གླང་ཆེན། དགེ་བའི་དམིགས་པ་ལ་དམ་དུ་བཏགས་ན། ཚེ་འདི་ཕྱིའི་འཇིགས་པ་ཐམས་ཅད་མེད་པར་འགྱུར་ཞིང། ཚེ་འདི་ཕྱིའི་འཇིགས་པ་ཐམས་ཅད་དམ་བཏགས་ན་འཇིགས་པ་ཐམས་ཅད་མེད་འགྱུར། ཚེ་འདི་ཕྱིའི་འཇིགས་པ་ཐམས་ཅད་མེད་པར་འགྱུར་ཞིང། སྐྱེས་བུ་གསུམ་གྱི་ལམ་གྱི་རིམ་པའི་དགེ་བ་མཐའ་དག་ལག་ཏུ་འོང་བར་འགྱུར་བས། དགེ་བའི་དམིགས་པ་ལ་དུས་ནམ་ཡང་དྲན་པ་མ་ཉམས་པར་བྱའོ། ཚིག་ནི་ཀུན་ནས་དྲན་པའི་ཐག་པ་ཡིས། སེམས་ཀྱི་གླང་པོ་དམ་བཏགས་ན། འཇིགས་པ་ཐམས་ཅད་མེད་འགྱུར་ཞིང་དགེ་བ་ཐམས་ཅད་ལག་ཏུ་འོང། སོ། ཚིག་ནི་གནད་ཆེན་པོ་གཅིག་འདུག། དེ་སུ་གཅིག་བྱས་ད་གཉིས་པ་རྒྱས་པར་བཤད་པ་ནི་རྒྱས་བཤད་ནི། ས་སྟག་དང་སེང་གེ་གླང་ཆེན་དྲེད་སྦྲུལ་དང་དགྲ་རྣམས་ཐམས་ཅད་དང། སེམས་ཅན་དམྱལ་བའི་སྲུང་མ་དང། བྱད་མ་དེ་བཞིན་སྲིན་པོ་རྣམས། སེམས་འདི་གཅིག་པུ་བཏགས་པ་ལས་དེ་དག་ཐམས་ཅད་བཏགས་པར་འགྱུར། སེམས་འདི་གཅིག་པུ་བཏུལ་བས་ན་དེ་དག་ཐམས་ཅད་ཐུལ་བར་འགྱུར། སེམས་དགེ་བའི་དམིགས་པ་ལ་སེམས་དགེ་བའི་དམིགས་པ་ལ་འདོགས་པར་རིགས་པས་སྟག་དང་སེང་གེ་དང་གླང་ཆེན་དང་དྲེད་དང་སྦྲུལ་གདུག་པ་དང་མིའི་དགྲ་རྣམས་ཐམས་ཅད་དང། ཕྱི་མར་སེམས་ཅན་དམྱལ་བའི་སྲུང་མ་དང་རིག་སྔགས་ཀྱིས་གནོད་པ་བྱེད་པའི་བྱད་མ་མཁའ་བྱད་མ་མཁའ་འགྲོ་མ་སོགས་དང་བྱད་མ་མཁའ་འགྲོ་མ་སོགས་དང། དེ་བཞིན་དུ་སྲིན་པོ་རྣམས་ཀྱི་གནོད་པ་ཡང་རང་གི་སེམས་འདི་གཅིག་པུ་དགེ་བའི་དམིགས་པ་ལ་དྲན་པའི་ཐག་པས་བཏགས་པ་ཡིས། དྲན་པའི་ཐག་པས་བཏགས་པ་ཡིས་འཇིགས་པའི་རྒྱུ་བཟློག་པའི་སྒོ་ནས་འཇིགས་པ་དེ་དག་ཐམས་ཅད་བཏགས་པ་དང་འདྲ་བར་འགྱུར་བས་ཅུང་ཟད་ཀྱང་གནོད་པར་མི་འགྱུར་རོ། རང་གི་སེམས་འདི་གཅིག་པུ་དྲན་པ་དང། སེམས་འདི་གཅིག་པུ་དྲན་པ་དང་ཤེས་བཞིན་གྱི་སྒོ་ནས། ཉེས་སྤྱོད་ལ་འཇུག་པ། བཏུལ་བ་ཡིས། སེམས་འདི་གཅིག་པུ་དྲན་པ་དང་ཤེས་བཞིན་གྱི་སྒོ་ནས་ཉེས་སྤྱོད་ལ་འཇུག་པ། བཏུལ་བ་ཡིས་དེ་དག་ཐམས། བཏུལ་བ་ཡིས། བཏུལ་བ་ཡིས་དེ་དག་ཐམས་ཅད་ཐུལ་བ་དང་འདྲ་བར་འགྱུར་བས། སེམས་གདུལ་བ་ལ་འབད་པར་བྱའོ། ཧོ། དེ་རྒྱས་པར་བཤད་པ་ཀོ་ད་སེམས་གདུལ་བ་ལ་འབད་པར་བྱའོ། ད་དེ་སྐད་དེ་ཡིན། ད་ཅིག་དེ་རིང་གི་ནུ་ག། ལས་དེ་དག་ཐམས་ཅད་སེམས་གཅིག་པུ་བཏུལ་ན་དེ་དག་ཐམས་ཅད་ཐུལ་བ་དང་འཇུག་པ་ཡིན། གཉིས་པ་དེའི་རྒྱུ་མཚན་ལ་གཉིས། ཉེས་པ་སེམས་ལ་རག་ལས་པ། ཡོན་ཏན་སེམས་ལ་རག་ལས་པ། ཉེས་པ་ཡེ་ནས་སེམས་ལ་རག་ལས་པ་ཡོན་ཏན་ཡེ་ནས་སེམས་ལ་རག་ལས་པ།

ས་བཅད་གསུམ་བྱས། དང་པོ་ལུང་ནི་འདི་ལྟར་འཇིགས་པ་ཐམས་ཅད་དང་སྡུག་བསྔལ་དཔག་ཏུ་མེད་པ་ཡང་སེམས་ལས་བྱུང་བ་ཡིན་ནོ་ཞེས་ཡང་དག་གསུང་བ་ཉིད་ཀྱིས་བསྟན། སངས་རྒྱས་ཀྱིས་རང་ལ་འཇིགས་པ་དང་སྡུག་བསྔལ་འབྱུང་བ་དང། རང། སྡུག་བསྔལ་འབྱུང་བ་རང་གི་སེམས་ཀྱིས་བྱས་པ་ཡིན་ཏེ། རྒྱུ་མཚན་འདི་ལྟར་ཚེ་འདི་དང་ཕྱི་མའི་འཇིགས་པ་ཐམས་ཅད་དང་སྡུག་བསྔལ་དཔག་ཏུ་མེད་པ་ཡང་རང་གི་སྡིག་པའི་སེམས་ཉིད་ལས་བྱུང་བ་ཡིན་ནོ་ཞེས་ཤེས་བྱ་ཡང་ཤེས་བྱ་ཐམས་ཅད་ཡང་དག་པ་ཕྱིན་ཅི་མ་ལོག་པར་གསུང་བ་ཐུབ་པ་ཉིད་ཀྱིས་དཀོན་མཆོག་སྤྲིན་ལས་སོ། ཐུབ་པ་ཉིད་ཀྱིས་དཀོན་མཆོག་སྤྲིན་ལས། སེམས་ཉིད་དབང་དུ་གྱུར་ན། ཆོས་ཐམས་ཅད་དབང་དུ་འགྱུར་རོ། ཞེས་དང། དགེ་བའམ་འོན་ཏེ་དགེ་བའི་ལས་ནི། སེམས་ཀྱིས་བསགས་པ་ཡིན་ནོ། ཞེས་དང། སེམས་ནི་ཆོས་ཐམས་ཅད་ཀྱི། སྔོན་དུ་འགྲོ་བ་སྟེ། སེམས་ཡོངས་སུ་ཤེས་ན། ཆོས་ཐམས་ཅད་ཡོངས་སུ་ཤེས་པར་འགྱུར་རོ། ཞེས་སོ་གཅིག་བྱས། ཆོས་ཡང་དག་པར་སྡུད་པ་ལས་ཀྱང་ཆོས་ཐམས་ཅད་ཀྱང་སེམས་ལ་རག་ལས་པ་ཡིན་ནོ་ཞེས་བསྟན་པས་སོ། ས་ལུང་དེ་ལ་རིག་འཛིན་དཔལ་ལྡན་གྱིས་ལུང་དེ་སྐད་དེ་དྲངས་སོང་མདོ་སྡེ་དཀོན་མཆོག་སྤྲིན་ལས། རྡོ་རྗེ་མདོ་སྡེ་དཀོན་མཆོག་གི་སྤྲིན་གྱི་ཚིག་ནི་གསར་བུ་སྤྲོས་པ་ནོར་བ།

སངས་རྒྱས་བཅོམ་ལྡན་འདས་ཀྱི་ལུང་གི་དྲང་སྲོང་ལུང་དྲང་བ་ལྟ་བུ་རེ་ཏུ་ཡིན། སྤྱོད་འཇུག་གི་ཚིག་ཁོ་རང་བྱེད་པ་ཡིན་ན་དེ་ལྟར་འཇིགས་པ་ཐམས་ཅད་དང་སྡུག་བསྔལ་དཔག་ཏུ་མེད་པ་ཡང་སེམས་ལས་བྱུང་བ་ཡིན་ནོ་ཞེས་ཡང་དག་གསུང་བ་ཉིད་ཀྱིས་བསྟན། ཡང་དག་པར་གསུང་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་པ་ཡིན། སྤྱོད་འཇུག་རང་ནི་དེ་བཞིན་གོ། ཁ་སང་སྔགས་ཡིན་ན་ཡོད་ལུང་བཞིན་མདོར་བསྡུས་ནས་ནི་བརྗོད་པར་བྱ། སངས་རྒྱས་ཀྱི་ལུང་བཞིན་དུ་ངས་བཤད་ཀྱི་ཡིན། རང་བཟོའི་ཉེས་པ་མི་ཡིན་སོ། ད་ལུང་མི་སྨྲས་ན་འདུན་པ་ཆེ་ནས་བགྲང་ཡོང་གི། ལུང་གིས་བསྒྲུབ་པ་བོ་དེ་བྱེད། གཉིས་པ་རིགས་པས་བསྒྲུབ་པ་ནི་སེམས་ཅན་དམྱལ་བའི་མཚོན་ཆ་རྣམས་སུ་ཞིག་གིས་ནི་ཆེད་དུ་བྱས། ལྕགས་སྲེག་ས་གཞི་སུ་ཡིས་བྱས།

སེམས་ཅན་དམྱལ་བའི་སྡུག་བསྔལ་སོགས་མྱོང་བ་པོ། རང་གི་སྔོན་གྱི་སྡིག་པའི་སེམས་ལས་བྱུང་བ་མ་ཡིན་ན། སེམས་ཅན་དམྱལ་བའི་མཚོན་ཆ། སེམས་ཅན་དམྱལ་བའི་མཚོན་ཆ་མདུང་རལ་གྲི་ལ་སོགས་པ་རྣམས་བྱེད་པ་པོ་གཞན་སུ་ཞིག་གིས་ཆེད་དུ་བྱས། དབང་ཕྱུག་སོགས་དང་ཆེད་དུ་གཏད་ནས་བྱེད་པ་པོ་གཞན་སུ་ཡང་མེད་པའི་ཕྱིར་རོ། བཟོད་པ་རང་གི་སྔོན་ལས་ཀྱི། བྱེད་པ་པོ་གཞན་དེ་དམྱལ་བའི་མཚོན་ཆ་ལ་སོགས་པ་དོན་དུ་རང་གི་སྔོན་གྱི་ལས་ཀྱིས་བྱ་བ་མ་གཏོགས་གཞན། དབང་ཕྱུག་ལ་སོགས་པ་གཞན་སུ་ཡིས་བྱ་བ་མིན་པས། ལྕགས་སྲེག་པའི་ལྕགས་སྲེག་པའི་ས་གཞི་འབར་བ་དེ་དག་ཀྱང། སུ་ཡིས་བྱས། ཤལ་མ་རི་ལ་འབབ་འཛེག་བྱེད་པའི་མོ་ཚོགས་མོ་ཚོགས་ཤལ་མ་རི་ལ་འབབ་འཛེག་ཡར་ཡར་འཛེག་པ་དང་མར་འབབ་ལ་སོགས་པའི་འབབ་འཛེག་བྱེད་པའི་མོ་ཚོགས་བུད་མེད་དེ་དག་མོ་ཚོགས་མོ་ཚོགས་ཟེར་ན་འགྲིག་གོ། མོ་ཚོགས་བུད་མེད་དེ་དག་རྒྱུ་གཞན་ཅི་ལས

སེམས། སེམས་ནི་དགྲ་ནང་དགྲ་ཆེན་ཏེ་དེ་ལས་གཞན་པའི་དགྲ་མེད་དོ། ཞེས་སོགས་གསུངས་སོ། ས། རིགས་པའི་གནས་ལ་ཞིབ་ཏུ་མ་སྦྱངས་ཤིང། ལས་འབྲས་ལ་སྐུར་བ་འདེབས་འདོད་པ་ཁ་ཅིག་ན་རེ། ས་ད་རིགས་པའི་གནས་ལ་ཡང་མ་སྦྱངས། མ་སྦྱངས་ཤིང། ས། ལས་འབྲས་ལ་སྐུར་བ་འདེབས་འདོད་པ་ཁ་ཅིག་ན་རེ། མི་ལ་ཆུ་ཀླུང་དྲི་མ་མེད་པར་སྣང་བའི་ཡུལ་དེར་ཡི་དྭགས་ལ་རྣག་ཁྲག་སོགས་སུ་སྣང་བ་ནི་སྔོན་གྱི་ལས་ངན་པའི་རྣམ་སྨིན་གྱི་དབང་གིས་སྣང་བ་ཡིན་གྱི། དེར་ཡི་དྭགས་རྣམས་ཀྱིས་ལོངས་སྤྱོད་པའི། ཡི་དྭགས་རྣམས་ཀྱིས་ལོངས་སྤྱོད་པའི། རྣག་ཁྲག་ཅུང་ཟད་ཀྱང་མེད་དེ་ཡོད་ན་མི་ལ་ཡང་སྣང་རུང། སྣང་དགོས་པ་ལས་མི་སྣང་བའི་ཕྱིར་རོ་ཞེས་ཟེར་བ་དེ་ནི་ཆེས་མི་རིགས་ཏེ་སོ་དང་ཡི་དྭགས་ནི་ཆེས་མི་རིགས་ཏེ་སོ། ད་རེས་འགལ་དེ་འདྲེས་སུ་གནང་གི་མེད། སྐུར་པ་འདེབས་པ་ཁ་ཅིག་གིས་མི་ལ་ཆུ་ཀླུང་དྲི་མ་མེད་པར་སྣང་བའི་ཡུལ་དེར་ཡི་དྭགས་ལ་རྣག་ཁྲག་སོགས་སྣང་བ་ནི་སྔོན་གྱི་ལས་ངན་པའི་རྣམ་སྨིན་གྱི་དབང་གིས་སྣང་བ་ཡིན་གྱི་དེར་ཡི་དྭགས་རྣམས་ཀྱིས་ལོངས་སྤྱོད་པའི་སོ། རྣམ་སྨིན་གྱི་དབང་གིས་སྣང་བ་ཡིན། དེར་ཡི་དྭགས་རྣམས་ཀྱིས་ལོངས་སྤྱོད་པའི། རྣག་ཁྲག་ཅུང་ཟད་ཀྱང་མེད་དེ་ཡོད་ན་མི་ལ་སྣང་དགོས་པ་ལས་མི་སྣང་བའི་ཕྱིར་ཞེས་ཟེར་བ་ནི་ཆེས་མི་རིགས་ཏེ།

དེར་མེད་པ་སྣང་བ་ཡང་དེ་ནི། སྣང་བ་ཡང། ཧྲིལ་མོད་ཀྱི་དེ་ནི། དེར། དེར་མེད་པ་སྣང་བ་ཡང་ཧྲིལ་མོད་ཀྱི། དེ་ནི། མེད་པས་ཁྱབ་པར་ཁས་ལེན་ན། དམྱལ་བའི་མེ་ལའང། སྔོན། ལས་ངན་པའི་རྣམ་སྨིན་གྱི་དབང་གིས་སྣང་བ་ཙམ་ཡིན་གྱི་དེ་ན་མེ་མེད་དོ་ཞེས་ཁས་ལེན་དགོས་པ་བསྐལ་པའི་བར་དུ་མཚུངས་པས། མཐར། དམྱལ་བ་ཡང་མེད་ཅེས་ལས་འབྲས་ལ་སྐུར་པ་འདེབས་དགོས་པར་འགྱུར་རོ། ས་བདག་གི་བག་ཞེས་སོགས་ཡོད་ན་ཆེས་མི་རིགས་ཏེ། དེར་མེད་པ་སྣང་བ་ཡང་སྲིད་མོད་ཀྱི། དེ་རང་པས། ཡི་དྭགས་ལ་ཆུ་ཀླུང་རྣག་ཁྲག་ལ་སོགས་པ་དེ་ནི་རྣག་ཁྲག་མེད་ཆོག་པ་ཁོས་རྣག་ཁྲག་མེད་རྣག་ཁྲག་ཡོད་ན་མི་ལ་སྣང་དགོས་པ་ལས་མི་ལ་མི་སྣང་བའི་ཞེས་བྱ་བ་པ། དེ་བྱས་པ་ལ་དེར་རྣག་ཁྲག་མེད་པར་སྣང་བ་དེ་སྲིད་ཀྱིས་པས། རྣག་ཁྲག་མེད་པར་སྣང་བ་སྲིད་ཀྱང་རྣག་ཁྲག་མེད་པས་ཁྱབ་པ་ཁས་ལེན་ན། ད་དེ་རྟགས་ཚ་བ་འདི་བཏང་ཡོང་དགོས།

སྔོན་ལས་ངན་པའི་རྣམ་སྨིན་གྱི་དབང་གིས་ཁྱོད་རང་སྣང་བ་ཙམ་ཡིན་གྱི་དེ་ན་མེ་མེད་དོ་ཞེས་ཁས་ལེན་དགོས་པས་འོ་དེ་ང། གཉའ་བར་ཟིན་མཁན་དེ་དང་འོག་གི་ཟིན་མཁན་ནི་བསྐལ་པའི་བར་དུ་མཚུངས་པས་མཐར། དམྱལ་བ་ཡང་མེད་ཅེས་ལས་འབྲས་ལ་སྐུར་པ་འདེབས་དགོས་པར་འགྱུར་རོ། འོ་དེ། འགོ་འཛུགས་སྟངས་ཡིན་པས

སེམས་ཀྱིས་ཐམས་ཅད་བྱས་པ་དེ་ལ་ལུང་དང། རིགས་པ་དོན་བསྡུ་བ་ལུང་གིས་བསྒྲུབས་པ་རིགས་པས་བསྒྲུབས་པ་དོན་བསྡུ་བ་གསུམ་ནི་དོན། དོན་བསྡུ་དགོས་པ། ཉེས་པ་ཐམས་ཅད་སེམས་ལ་རག་ལས་པ་དེ་ལྟར་ན་འཇིག་རྟེན་གསུམ་པོ་ཐམས་ཅད་ན་རང་གི་སེམས་ཀྱིས་བྱས་པ་ལས